ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་རྔ་བ་ཁྱུང་མཆུ་ཕྱོགས་ཀྱི་ཚུལ་ཁྲིམས་ལགས་སུ་ཁ་བྲལ་ལ་ངན་འབྲེལ་ཡོད་པའི་ཉེས་མིང་འོག་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་སྐོར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁམས་སྒར་འབྲུག་མཐོ་སློབ་དྷརྨ་ཀ་ར་བཤད་གྲྭ་དབུ་འབྱེད་སྐབས་སངས་རྒྱས་པའི་ཆོས་ལུགས་རྒྱ་ནག་གུང་ཁྲན་ཏང་གིས་གཏོར་བཤིག་བཏང་ཡོད་ནའང་སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར་དེང་སང་ཚན་རིག་པ་ཚོས་དོ་སྣང་གསར་པ་སླེབས་བཞིན་ཡོད་པའི་བཀའ་སྩལ་གནང་མཛད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་དེ་ནས་ཨ་རུ་ན་ཅལ་ནས་ཡིན་པའི་རྒྱ་གར་གྱི་རྩེད་འགྲན་པ་གསུམ་ལ་རྒྱ་ནག་གཞུང་ཚབ་ཁང་གིས་ཐོངས་མཆན Stapled Visa ཞེས་ཕྱིར་སྐྱོད་ལག་འཁྱེར་ཐོག་ལོགས་སུ་སྤྲད་པར་རྒྱ་གར་གཞུང་གིས་སྐྱོན་བརྗོད་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་རིའི་ནེའུ་ཡོག་དང་ནེའུ་ཇར་སིའི་གཞོན་ནུ་ཚོགས་པས Philadelphia གྲོང་ཁྱེར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ལྷ་སའི་དགུ་པའི་ཉེར་བདུན་གྱི་བོད་མི་སྒེར་ལངས་ཉིན་མོ་དང་སྟབས་བསྟུན་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བཞུགས་སྒར་དྷརམ་ས་ལར་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་ཁག་ཅིག་ཕེབས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང

འཛིན་བཟུང་གིས་ཟླ་བ་གཉིས་ལྷག་རིང་བཀག་ཉར་བྱས་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཞི་པའི་ནང་རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་འཛུགས་འོག་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་འགྲེལ་བརྗོད་གནང་བའི་ནང། ཚུལ་ཁྲིམས་ལགས་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཞིག་དྲ་ལམ་དུ་སྤེལ་བའི་རྐྱེན་གྱིས་འཛིན་བཟུང་འབོད་འགུག་གིས་དྲི་རྩད་དང་ཁ་པར་སྔོག་བཤེར་སྐབས་ཁ་པར་དུ ྋགོང་ས་མཆོག་གི་སྐུ་པར་ཉར་བའི་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་ལྷག་རིང་བཀག་ཉར་གྱིས་ལོ་དེའི་སྤྱི་ཟླ་དགུ་པའི་ནང་གློད་གྲོལ་བཏང་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བསྐྱར་དུ་ཁ་བྲལ་བར་ངན་འབྲེལ་བྱས་ཡོད་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་འདུག་ལ་ད་ལྟའི་ཆར་ཁོང་ཟི་ཁྲོན་ཞིང་ཆེན་གཡག་རྔ་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་ལས་ནང་མི་དང་སློབ་གྲོགས་ཚོར་ཐུག་འཕྲད་གང་ཡང་བྱེད་བཅུག་གི་མེད་པར་བརྗོད་འདུག་ཡང་འབྲེལ་ཡོད་བོད་མི་གཞན་དེ་ཡིས་ཚུལ་ཁྲིམས་ལགས་རྔ་བ་ཁུལ་བོད་རིགས་མཐོ་རིམ་སློབ་འབྲིང་དུ་ཡོད་སྐབས་ནས་ངོ་ཤེས་ལ་ཁོང་རང་བོད་ཀྱི་སྐད་ཡིག་ལ་ཤ་ཞེན་ཡོད་མཁན་ཞིག་དང་མི་རིགས་ཀྱི་ལ་རྒྱ་གླེང་མཁན་གྱི་ན་གཞོན་རེ་བ་ཅན་ཞིག་ཡིན་པ་དང་ཁོང་རྒྱ་ནག་གཞུང་གིས་ཐོག་དང་པོ་འཛིན་བཟུང་བྱེད་སྐབས་སློབ་གྲོགས་ཚོར་ཐུག་འཕྲད་ཆེད་བཅར་སྐབས་རྫོང་ཉེན་རྟོག་ཁང་དུ་དྲི་གཅོད་གཅར་རྡུང་མང་པོ་བྱས་པས་ཁོང་གིས་ང་རང་མགྱོགས་པོ་ཤི་སོང་ན་བསམ་བྱུང་ཞེས་སེམས་སྐྱོ་བོའི་ངང་ནས་སྐབས་དེ་ཡི་གནས་སྟངས་འགྲེལ་བརྗོད་བྱས་ཡོད་སྐོར་བརྗོད་བྱུང། བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་སློབ་མཐར་ཕྱིན་རྗེས་ཕ་ཡུལ་དུ་ལོག་སྟེ་གཞུང་གི་ལས་ཀ་རིགས་མ་བྱས་པར་སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད་འདུག་སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་གོང་ས་མཆོག་གཙོས་པའི་བོད་ཀྱི་བླ་ཆེན་ཚོའི་སྐུ་པར་འགྲེམས་གཤོམ་མི་ཆོག་པའི་དམ་བསྒྲགས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཅིག་ནང་ནག་ཆུ་ས་ཁུལ་ཨ་མདོ་རྩ་རིང་གྲོང་ཚོ་ནས་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སེར་ཤུལ་རྫོང་རྫ་དབོན་པོ་ཁུལ་ནས་ཡིན་པའི་བོད་པའི་དགེ་འདུན་པ་བཅུ་དགུ་དང་མི་སྐྱ་བཞི་བཅུ་བཅས་ཁྱོན་མི་གྲངས་དྲུག་ཅུ་ཙམ་འཛིན་བཟུང་བྱས་པའི་ཁྲོད་མང་ཆེ་བ་གོང་ས་མཆོག་གི་སྐུ་པར་བཤམས་པ་དང་ཉར་བའི་ཉེས་མིང་འོག་འཛིན་བཟུང་བྱས་ཡོད་པ་རེད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་དབར་རྒྱ་བོད་དཀའ་རྙོག་སེལ་ཐབས་སུ་གྲོས་མོལ་བསྐྱར་གསོ་ཡོང་ཐབས་སུ་གཞུང་འབྲེལ་མ་ཡིན་པའི་བརྒྱུད་ལམ་གཞན་ཐོག་ནས་ཐབས་ཤེས་གནང་བཞིན་ཡོད་ཀྱང་མཇུག་འབྲས་གང་འདྲ་ཞིག་ཡོང་མིན་ད་ལྟ་ཞུ་རྒྱུ་ཧ་ཅང་སྔ་དྲགས་པ་ཞིག་ཡིན་པ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཅར་འདྲི་ཞུས་པར་བཀའ་ལན་དུ་གསུངས་ཡོད་པར་རྒྱ་གར་གྱི India Narrative གསར་ཁང་གིས་གསུངས་འདུག། དེ་བཞིན་སྲིད་སྐྱོང་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ནི་རྒྱ་ནག་གི་ཁྲིམས་དང་མཐུན་པའི་ཐོག་ནས་རང་སྐྱོང་གི་གནས་བབ་ཡོང་ཐབས་དེ་ཡིན་ཀྱང། རྒྱ་ནག་གཞུང་གི་དགོངས་པ་ག་རེ་ཡོད་མེད་ནི་གསལ་པོ་མེད་པ་གསུངས་འདུག་འདི་ཚེས་ཉི་ཤུ་དྲུག་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀྱང་རྒྱ་གར་གསར་བརྒྱུད་ཚོར་བོད་རང་བཙན་རྩོད་ཀྱི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབ་སྤྲོད་དགོས་ཞེས་བསྐྱར་དུ་བཀའ་གནང་ཞིང། དེས་རྒྱ་ནག་དང་ཁ་བྲལ་མིན་པར་མི་མང་ས་ཡ་མང་པོ་ཆབ་སྲིད་ཀྱི་ཐོག་ནས་ཕན་ཐོགས་ངེས་ཡིན། ཞེས་བཀའ་ལན་གནང་གནང་འདུག་པ་དང། ཡང་གོང་ས་མཆོག་གིས་མགོན་པོ་གང་ཉིད་བོད་གངས་ཅན་ལྗོངས་སུ་ཕྱིར་ཆིབས་བསྒྱུར་མཛད་ཐུབ་པའི་ཐུགས་སྨོན་མཛད་བཞིན་ཡོད་ཅེས་བཀའ་སློབ་བསྩལ་ཡོད་པ་རེད། ཡང་སྲིད་སྐྱོང་མཆོག་གིས་འདས་པའི་ལོ་ཁ་ཤས་ནས་བཟུང་བོད་མི་ཚོས་རྒྱ་ནག་མངའ་འོག་ཏུ་ཡོད་པའི་ཝི་གུར་སོགས་གྲངས་ཉུང་མི་རིགས་ཚོས་མཉམ་རུབ་ཀྱི་ཐོག་ནས་ཐུན་མོང་གི་དཀའ་ངལ་སེལ་ཐབས་སུ་ལྷན་ཚོགས་དེ་འདྲ་གནང་བཞིན་པ་དེ་ད་ལྟའང་འགྲོ་བཞིན་ཡིན་ལུགས་ཡང་སྲིད་སྐྱོང་མཆོག་གིས་གསུངས་འདུག། ཡང་སྲིད་སྐྱོང་མཆོག་ལ་བཅར་འདྲི་ཞུས་པའི་བཀའ་ལན་དུ་དེང་སང་རྒྱལ་སྤྱིའི་ནང་འཕྲད་བཞིན་པའི་དཀའ་ངལ་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐོག་བློ་འཚབ་བྱ་མཁན་རྒྱལ་ཁབ་མང་དུ་འགྲོ་བཞིན་ཡོད་ཀྱང་བོད་དེ་རང་བཙན་རྒྱལ་ཁབ་ཞིག་ཡིན་པའི་ལོ་རྒྱུས་ལ་འགྱུར་བ་གཏང་ཤེས་ཐབས་མེད་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོའི་དགོངས་བཞེད་བཞིན་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་འཛིན་གྱི་ཡོད་སྟབས་རྒྱ་ནག་གིས་བསམ་བློ་གུ་ཡངས་བཏང་བ་ཡིན་ན་རྒྱ་བོད་དཀའ་རྙོག་སེལ་མ་ཐུབ་པ་དེ་འདྲ་གང་ཡང་མེད་པ་གསུངས་བཞག། དེ་བཞིན་ས་གནས་གང་དེའི་བོད་རིགས་གཞོན་སྐྱེས་ཚོས་འདོད་པ་ག་རེ་ཡོད་མེད་བཀའ་འདྲི་ཞུས་པར་སྲིད་སྐྱོང་མཆོག་གིས་ད་ལྟའི་ཆར་རྒྱ་བོད་དཀའ་རྙོག་སེལ་ཐབས་སུ་དབུ་མའི་ལམ་ལས་ཐབས་ལམ་བཟང་བ་ཞིག་མེད་པ་དང། གལ་སྲིད་ང་ཚོར་འདེམས་ཀ་དེ་ལས་བཟང་བ་དེ་འདྲ་ཡོད་ཚེ་དེའི་ཐོག་འགྲོ་ཆོག་ཀྱང་དེ་ལྟར་ཡོད་པ་མ་རེད་ཞེས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་བལ་ཡུལ་དོན་ཁང་ཧི་མ་ལ་ཡའི་ནང་པའི་དཔེ་མཛོད་དང་ལེགས་བྱང་ལྟེ་གནས་ཁང་ནས་མཐུན་འགྱུར་གོ་སྒྲིག་འོག་བོད་ཡུལ་ཆོས་དོན་ཉེ་འདབས་ཏིན་ཅུ་ལིའི་ཡོལ་མོ་དགོན་པ་རུ་བལ་ཡུལ་བོད་བརྒྱུད་ནང་བསྟན་རིས་མེད་མཁས་པའི་བགྲོ་གླེང་ཐེངས་དང་པོ་འཚོགས་གནང་འདུག། དེ་ཡང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། བལ་ཡུལ་བོད་བརྒྱུད་ནང་བསྟན་རིས་མེད་མཁས་པའི་བགྲོ་གླེང་ཐེངས་དང་པོ་ཞེས་པ་འདི་ལོ་ཐོག་མར་དབུ་འཛུགས་ཀྱིས་བགྲོ་གླེང་གནང་བ་དང་དེ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཆོས་ཚོགས་ཐེངས་བཅུ་གཅིག་ཐོག་བཀའ་སློབ་ཕེབས་པའི་དགོངས་དོན་གཞིར་བཞག་པའི་ཐོག་ནས་བལ་ཡུལ་རྒྱལ་ཁབ་ནང་ཡོད་པའི་བོད་བརྒྱུད་ནང་བསྟན་ཆོས་ལུགས་ཕན་ཚུན་ངོ་སྤྲོད་དང་ལྷག་པར་ཕྱོགས་ཀུན་ནས་ཐུགས་མཐུན་ཁྲིམས་གཙང་དམ་འཛིན་སྔར་ལྷག་ཡོང་ཆེད་གང་བྱུང་ཆོས་བརྒྱུད་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅན་གྱི་ཆོས་འབྱུང་དང། དེང་གི་ཆར་བཤད་སྒྲུབ་གཉིས་ཀྱི་སྒོ་ནས་མི་ཉམས་རྒྱུན་འཛིན་ཇི་ལྟར་གནང་ཕྱོགས་སྐོར་གྱི་བགྲོ་གླེང་གནང་ཡོད་པ་རེད། སྐབས་དེར་བལ་ཡུལ་ནང་ཡོད་པའི་སྔ་འགྱུར་རྙིང་མ། འགྲོ་མགོན་བཀའ་བརྒྱུད་དཔལ་ལྡན་ས་སྐྱ་རི་བོ་དགེ་ལྡན་པ་གཡུང་དྲུང་བོན་རྒྱལ་བ་ཇོ་ནང་པ་དམ་པའི་ཞི་བྱེད། དཔལ་དེ་ཉིད་འདུས་པ་བོ་དོང་པ་བཅས་ཀྱི་ཆོས་བརྒྱུད་འཛིན་པ་ཁག་གི་སྐྱབས་གནས་བླ་སྤྲུལ་དགེ་བཤེས་མཁན་པོ་དང་སློབ་དཔོན་སོགས་མཁས་དབང་རྣམས་མཉམ་ཞུགས་ཀྱིས་ཆོས་བརྒྱུད་སོ་སོའི་གཏམ་བཤད་པ་རྣམས་ནས་གོང་འཁོད་བརྗོད་གཞིའི་ཐོག་གཏམ་བཤད་གནང་བ་དང་ཚོགས་བཅར་བ་རིས་མེད་དགེ་འདུན་པ་རྣམས་ནས་ཀྱང་དོགས་འདྲི་དང་དེ་ལ་གཏམ་བཤད་པའི་དྲིས་ལན་སོགས་གནང་འདུག་དེ་ཡང་སྐབས་དེར་སྐུ་མགྲོན་གཙོ་བོ་རྟ་མང་སྤྲུལ་སྐུ་བློ་བཟང་རྣམ་རྒྱལ་རིན་པོ་ཆེ་མཆོག་དང་དེ་བཞིན་བལ་ཡུལ་ནང་གི་ཆོས་བརྒྱུད་རིས་མེད་ཀྱི་བླ་ཆེན་མཁན་པོ་རྣམས་དང། བལ་ཡུལ་ནང་པའི་ཆོས་ཚོགས་ཀྱི་ཚོགས་གཞོན་གྱིས་གཙོས་ཆོས་བརྒྱུད་སོ་སོའི་ཚོགས་དྲུང་དང་རྒྱུན་ལས། བལ་ཡུལ་ཀཐ་མན་ཌུ་དང་སྤོག་ར། མཐའ་མཚམས་ཤར་ཝ་ར་ས་ཁུལ་བཅས་ཀྱི་རང་རེའི་བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་ཁག་གིས་གཙོས་གཞུང་འབྲེལ་གྱི་སྡེ་ཚན་ཡོད་དོ་ཅོག་གི་འགན་འཛིན་ཁག་དང་ས་གནས་ཀཐ་མན་ཌུ་ནང་གི་ས་འཐུས་དང་རང་བདེན་ཚོགས་ཆུང་གི་ཚོགས་གཙོ་ཁག་དེ་བཞིན་གཞུང་འབྲེལ་མ་ཡིན་པའི་སྡེ་ཁག་རྣམས་དང། ལྷག་པར་ཧི་མ་ལ་ཡའི་གནད་ཡོད་མི་སྣ་ཚོགས་གཙོ་དང་དགོན་པའི་སྐུ་ཚབ་བཅས་སེར་སྐྱ་གྲངས་སུམ་བརྒྱ་ལྔ་བཅུ་ལས་བརྒལ་བ་མཉམ་འཛོམས་ཀྱིས་མཛད་སྒོ་བཀྲ་ཤིས་ལོ་ལེགས་ངང་ནས་གྲུབ་ཡོད་པ་བཅས་གནས་ཚུལ་ནང་གསལ་འདུག། ཟླ་བ་དགུ་པའི་ཚེས་ཉི་ཤུ་བདུན་རེས་གཟའ་ལྷག་པའི་ཉིན་རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ལྷན་གྱི་མགྲིན་ཚབ་པ་ཀྲུའུ་ཧྥེན་ལེ་ཡིས་ཐའེ་ཝན་གྱི་སྲིད་འཛིན་ཚའེ་དབྱིན་ཝེན་གྱིས་ཉིན་གཅིག་སྔོན་ལ་མངའ་ཁུལ་གྱི་ཚོང་འབྲེལ་གྱི་མཐུན་ཚོགས་ནང་ཐའེ་ཝན་ཚོགས་ཞུགས་སླད་ཨོ་སི་ཀྲི་ལི་ཡའི་རྒྱབ་སྐྱོར་བྱུང་ཐབས་བྱས་པ་ནི་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་ངོས་ནས་ཐའེ་ཝན་བཙན་གྱི་ཁ་ཕྱོགས་སུ་སྐྱོད་ཐབས་བྱས་པ་ཡིན་ལུགས་སྐྱོན་འཛུགས་བྱས་ཡོད་སྐོར་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་འདུག། ད་དུང་རྒྱ་ནག་སྐམ་སའི་ཐའེ་ཝན་ལས་དོན་ལྷན་ཁང་གི་མགྲིན་ཚབ་པས་ཉེ་ཆར་རྒྱ་ནག་གིས་ཐའེ་ཝན་གྱི་མཐའ་འཁོར་དུ་དམག་སྦྱོང་བྱེད་རྒྱུ་དེ་ཡང་ཐའེ་ཝན་རང་བཙན་གྱི་ཁ་བྲལ་སྟོབས་ཤུགས་ལ་འཐབ་རྒོལ་གཏོང་བའི་ལན་ཐབས་ཡིན་པ་ལགས་ཀྱང་འགྲེལ་བརྗོད་བྱས་འདུག་རྒྱ་ནག་གཞུང་གིས་ཐེ་ཝན་དེ་བཞིན་རྒྱ་ནག་གི་མངའ་ཁོངས་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་ཀྱང་ཐེ་ཝན་ནི་རང་སྐྱོང་གླིང་ཕྲན་ཞིག་ཡིན་པའི་ཆ་ནས་སྟངས་འཛིན་བྱེད་ཀྱི་ཡོད་པ་རེད། རེས་གཟའ་མིག་དམར་ཉིན་ཐེ་ཝན་གྱི་སྲིད་འཛིན་ལྕམ་ཙའི་དབྱིང་ཝེན་མཆོག་གིས་ཐེ་ཝན་ནང་གཞུང་དོན་འཚམས་གཟིགས་གནང་བཞིན་པའི་ཨོ་སི་ཀྲོ་ལི་གྲོས་ཚོགས་ཀྱི་འཐུས་མི་དྲུག་དང་མཇལ་འཕྲད་གནང་ནས། Comprehensive and Pacific Agreement for Trans-Pacific Partnership། ཞེས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱལ་ཁབ་བཅུ་གཅིག་ལས་གྲུབ་པའི་གཞི་རྒྱ་ཆེ་བའི་ཚོང་འབྲེལ་གྱི་མཐུན་གྲོགས་ནང་ཐེ་ཝན་ཚོགས་ཞུགས་སླད་ཨོ་སི་ཀྲོ་ལི་ཡའི་རྒྱབ་སྐྱོར་འབོད་སྐུལ་བྱས་ཡོད་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་ཐེ་ཝན་ནས་ཚོགས་པ་གང་ཞིག་ནང་ཞུགས་རྒྱུར་ཕྱིའི་རྒྱལ་ཁབ་ཀྱིས་ཐེ་བྱུས་བྱས་ཚེ་དེ་ནི་རྒྱ་ནག་གཅིག་ཅེས་པའི་རྩ་འཛིན་དང་འགལ་ཟླ་ཡིན་ལུགས་ཀྱི་དགག་པ་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། དེ་མ་ཟད་རྒྱ་ནག་གཞུང་གིས་ཐའེ་ཝན་རང་བཙན་དང་འབྲེལ་བ་ཡོད་པའི་འཁྲུག་རྐྱེན་སློང་བའི་བྱ་སྤྱོད་མུ་མཐུད་དུ་གནས་པ་ཡིན་ན། ཐའེ་ཝན་གྱི་མཐའ་འཁོར་དུ་དམག་སྦྱོང་བྱེད་རྒྱུ་མུ་མཐུད་རྒྱུན་སྐྱོང་བྱེད་རྒྱུ་ཡིན་ཉེན་བརྡ་བསྐྱར་ནན་བྱས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སངས་རྒྱས་པའི་ཆོས་ལུགས་རྒྱ་ནག་གུང་ཁྲན་ཏང་གིས་གཏོར་བཤིག་བཏང་ཡོད་ནའང་སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར་དེང་སང་ཚན་རིག་པ་ཚོས་ཀྱང་དོ་སྣང་གསར་པ་སླེབས་བཞིན་པ། གོང་ས་མཆོག་གིས་ཁམས་སྒར་འབྲུག་མཐོ་སློབ་དྷརྨ་ཀ་རའི་བཤད་གྲྭ་དབུ་འབྱེད་སྐབས་བཀའ་བསྩལ་བའི་སྐོར་བློ་བེ་ལགས་ཀྱིས་སྙན་སྒྲོན་ཞུ་ཡི་རེད། རྒྱ་གར་ཧི་མ་ཅལ་མངའ་སྡེའི་ཀང་ར་རྫོང་ཁོངས་སུ་ཆགས་པའི་བཀྲ་ཤིས་ལྗོངས་ས་གནས་སུ། ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་དགུ་པ་བཤད་སྒྲུབ་ཉི་མ་མཆོག་ནས་ཁམས་པ་སྒར་འབྲུག་མཐོ་སློབ་དྷརྨ་ཀ་ར་གི་བཤད་གྲྭ་རྟེན་དང་བརྟེན་པར་བཅས་པ་གསར་བཞེངས་ལེགས་འགྲུབ་ཀྱིས། སྤྱི་ཟླ་དགུ་པ་གི་ཚེས་པ་ཉེར་བདུན་ཉིན་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་དབུ་འབྱེད་གནང་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་མགོ་སྟོད་དུ་རྒྱ་ནག་གུང་ཁྲན་ཏང་གིས་བོད་ཀྱི་ནང་ཆོས་གཏོར་བཤིག་བཏང་ཡོད་ནའང། བོད་ཀྱི་སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར། དེང་སང་སྔ་མོ་ནང་ཆོས་མ་དར་བ་གི་ཡུལ་གྲུ་ཁག་གི་ནང་དར་ཁྱབ་འགྲོ་བཞིན་པ་མ་ཟད། ཚན་རིག་པ་ཚོས་ཀྱང་དོ་སྣང་གསར་པ་སླེབས་བཞིན་པ་གི་སྐོར་བཀའ་སྩལ་གྱི་འདུག། ད་མགོ་སྟོད་རྒྱ་གུང་ཁྲན་གྱིས་བོད་ཆོས་ལུགས་ལ་ཡལ་བའི་དམིགས་བཀར་གྱི་བོད་སྐད་དམ་དྲག་རུ་བྱས་བྱས་འདུག་ས་རེད། རེད་དེ། གཙོ་ཆེ་ཤོས་བོད་རྒྱ་ཆེ་མི་མང་གིས། ཨན། བོད་ཆོས་དད། ཨ་ནི་མི་རིགས་ཀྱི་ཞེན་ཁོག་སྙིང་སྟོབས་དེའི་རིགས་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་འདི་དུས་ད་ལྟ་བར་དུ་ཅིག་སླ་རུ་སླ་རུ་འགྲོ་ཡ་རང་མེད་བསྡད་པ་ཅིག་ཚང་མས་དོ་སྣང་བྱས། ད་དེ་རིང་ཁེ་ས་བོད་མི་ཙམ་དུ་མ་ཟད་པའི་རྒྱ་རིགས་མང་པོ་ཅིག་ནང་ལོགས་ལ་བོད་ཀྱི་ནང་ཆོས་ལ་ཡང་དོ་སྣང་གསར་པ་སླེབས་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཙམ་དུ་མ་ཟད་པའི་འཛམ་བུ་གླིང་འདིའི་ཨེ་རེད་ཅིག་གི་དེ་སྔ་ཨེ་རེད་ནང་ཆོས་དང་འབྲེལ་བ་མེད་མཁན་དེ་འདྲའི་གི་ཡུལ་གྲུ་ཁག་མང་པོ་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ལྷག་པར་དུ་ཡང་ཨེ་རེད་ཚན་རིག་གི་མཁས་པ་དེ་ཚོའི་གྲས་ཀྱིས་སེམས་ཁམས་རིག་པའི་སྐོར་ལ་ནཱ་ལེནྡྲའི་མཁས་པའི་གཞུང་གི་གསུངས་བཞག་པའི་སེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱི་དོ་སྣང་བྱེད་ཆེད། ཡང་གོང་ས་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམས་ན་ལུས་བདེ་བ་དང་སེམས་སྐྱིད་པ། ཚེ་སྒྲུབ་ཀྱི་མཆོག་ཡིན་པའི་ཁར། འཛམ་གླིང་ཞི་བདེ་ནི་ནང་སེམས་ཀྱི་ཞི་བདེ་ལ་བརྟེན་ནས་ཡོང་གི་ཡོད་པས་སེམས་ཞི་དུལ་བག་ཡོད་དགོས་པ་དང། དབུ་ཚད་ཟུང་འབྲེལ་གྱི་ལམ་ནས་སེམས་ནང་ཞི་བདེ་ཡོང་ཐབས་ཀྱི་སྐོར་རང་ངོས་ནས་འགྲེལ་བཤད་བྱས་བསྡད་པར། མི་མང་པོས་དགའ་མོས་གནང་གི་ཡོད་པ་རེད། དེ་ནི་བོད་ཀྱི་སྤྱི་ནོར་ཀྱང་ཡིན་པས་དེ་ལ་བདག་པོ་གནང་དགོས་པ་ཁྱེད་ཚོའི་སེམས་ལ་བཅངས་རོགས་ཞེས་འབོད་སྐུལ་གནང་གི་འདུག།
སོ་དེ་སྔ་ང་རང་ཚོ་བོད་ལུང་པ་ཆུང་ཆུང་ཞིག་ནང་ལོགས་ལ་བསྡད་དེ་འདུག་སོ་སྟག་སྒོ་སྐྱོམ་བསྡད་བསྡད་པ་ཅིག་རེད། ད་དེ་རིང་ཁེ་སའི་དུས་ཚོད་དེ། ཡིན་གཅིག་མིན་གཅིག་ནང་པ་ཡིན་དགོས་ཡག་དང། བའི་ཆོས་པ་ཡིན་དགོས་ཡག་གི།

ང་ཚོ་ད་སོ་སོར་ལུང་པ་བྲལ་དེ་རང་དབང་བྲལ་བྱས་འདུག་ཟེར་རེད་དེ་ཡིན་ནའི་དོན་དག་རེད་འདུག་བསམ་བློ་བཏང་ན་དེ་རིང་ཁེ་ས་རྒྱ་རིགས་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ད་བོད་ཀྱི་ནང་ཆོས་ཀྱི་ཀྱི་བསླབ་བྱ་ལ་ཡང་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་རང་ཚོ་དེ་རིང་འདིར་རྒྱ་གར་རྒྱ་གར་ལ་ཡོད་བསྡད་པ་ཚོས

ཡང་གོང་ས་མཆོག་གིས་མིའི་མངལ་ནས་སྐྱེས་པ་ནས་བཟུང་སྟེ་ང་ཚོར་ལྷན་སྐྱེས་སུ་མངའ་བ་གི་ཨ་མའི་བསླབ་བྱ་གི་བྱམས་བརྩེ་དེ་ཧ་ཅང་རྩ་ཆེན་པོ་ཡིན་པར་བརྟེན། མི་ཚེ་ཧྲིལ་བོར་བྱམས་བརྩེའི་ཉམས་ལེན་གནང་གལ་ཆེ་བ་གི་སྐོར་བཀའ་སློབ་གནང་གི་འདུག། ཨ་ནི་བོད་རིགས་མ་ཡིན་པ་ནང་པ་མེད་མཁན་ཆོས་མེད་མཁན་ཚོའི་འོ་ད་དེ་བརྩེ་བ་ཆེ་ཡ་ང་ཚོ་ཨ་མས་བསླབ་བཞག་པའི་བརྩེ་བ་དེ་འོ་ད་ང་ཚོ་ཚང་མ་ལོག་གི་མ་བྱེད་པ་བྱས་ནས

སྐྱེ་བ་ཕྱི་མ་ཁས་མ་བླངས་ན་ནི་མི་ཚེ་འདི་དོན་དང་ལྡན་པ་བྱུང་བ་རེད། སྐྱེ་བ་ཕྱི་མ་ཁས་བླངས་ན་ནི་ཨེ་ནི་ཅིག་གི་བསམ་བློའི་འགྲོ་སྟངས་འདི་གིས་སྐྱེ་བ་ཕྱི་མ་ལ་ཡག་སྒོ་ཤུགས་རྐྱེན་ཤུགས་ཆེན་པོ་ཐེབས་ཡག་ཅིག་རེད་བ། འདི་ཚང་མ་ལ་དགོངས་པ་བཅངས།
བཤད་གྲྭ་དབུ་འབྱེད་ཀྱི་མཛད་སྒོ་དེར་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས། ཆོས་བརྒྱུད་ཁག་གཙོ་བ་གི་སྤྱི་འཐུས་རྣམ་པ་ཁག་ཅིག་དང་ཕྱི་ནང་གི་སྦྱིན་བདག་སོགས་དད་ལྡན་མང་པོ་འདུས་པ་གི་སར། དགོན་པ་དེའི་དགོན་བདག་ཁམས་སྤྲུལ་རིན་པོ་ཆེ་སྐུ་ཐོག་དགུ་པ་བཤད་སྒྲུབ་ཉི་མ་མཆོག་ནས། བཤད་གྲྭ་འདི་ནི་ཁམས་སྤྲུལ་རིན་པོ་ཆེ་སྐུ་འཕྲེང་དང་པོས་མདོ་ཁམས་ཕྱོགས་སུ་ཕྱག་བཏབ་པ་གི་ཁམས་པ་སྒར་གཞིར་བཞག་གི་རྒྱུན་ཡིན་པ་དང། ཁམས་སྤྲུལ་རིན་པོ་ཆེ་སྐུ་འཕྲེང་རིམ་བྱོན་དང་གོང་ས་སྐུ་འཕྲེང་ན་རིམ་གི་བར་ཆོས་སྲིད་ཀྱི་འབྲེལ་བ་ཟབ་མོ་ཡོད་པ་དང། ལྷག་པར་ཁམས་སྤྲུལ་སྐུ་གོང་མ་དོན་བརྒྱུད་ཉི་མ་མཆོག་ནས་བཙན་བྱོལ་དུ་གོང་ས་མཆོག་ལ་དབང་བོ་དཔུང་འདེགས་དང། གོང་ས་མཆོག་གིས་བརྩེ་གཟིགས་ཚད་མེད་གནང་བ་སོགས་ཀྱི་སྐོར་བཀའ་སློབ་སྩལ་དོན། ངོས་ཀྱི་གོང་མ་ཁམས་སྤྲུལ་དོན་བརྒྱུད་ཉི་མ་མཆོག་ལའང་རྒྱལ་མཆོག་ཐམས་ཅད་མཁྱེན་པ་གོང་ས་སྐུ་ཕྲེང་བཅུ་བཞི་པ་མཆོག་གིས་ཐུགས་བརྩེ་གཟིགས་པ་ཆེན་པོས་ཡང་ཡང་བསྐྱངས་གནང་ཞིང། ཁམས་སྤྲུལ་སྐུ་གོང་མས་ཀྱང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལྷག་བསམ་རྣམ་དག་གིས་དབུ་བོ་དཔུང་འདེགས་ཀྱི་ཞབས་ཕྱི་ཞུས་ཡོད་པ་དང་བཙན་བྱོལ་ནང་བོད་པའི་སློབ་གྲྭ་གསར་འཛུགས་ཀྱི་སློབ་ཚན་གཏན་འབེབས་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁམས་སྤྲུལ་དོན་བརྒྱུད་ཉི་མ་ལའང་ཐུགས་འགན་གཙོ་བོའི་གྲས་བཀའ་གནང་མཛད་པ་དང། བུ་ནུ་རིའི་ཕྱོགས་སུ་ཁམས་པ་སྒར་གྱི་གནས་གཞི་བཟུང་ཞིང་ཁམས་པ་སྒར་ཤིན་ཏུ་ཉག་ཕྲ་བའི་སྐབས་སུའང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གློ་བུར་ཐོག་རྒྱག་གིས་འགོ་འཚུགས་ཆུང་ངུ་དེའི་ནང་དུའང་ཕེབས་ནས་ཐུགས་བརྩེའི་བཀའ་དྲིན་ཆེན་པོའི་སྒོ་ནས་སྐྱིད་སྡུག་གཟིགས་ཞིབ་བསྐྱངས་མཛད་པའི་བཀའ་དྲིན་བརྗེད་མེད་ཀུན་གྱི་སྙིང་གི་དཀྱིལ་དུ་འདུག། སླད་མར་ཡང་གུས་འབངས་ཆོས་གཞིས་དགོན་སྡེ་འདི་ལ་ཐུགས་བརྩེའི་བཀའ་དྲིན་སྐྱབས་མགོན་རྒྱལ་བའི་དབང་པོ་སྐུ་གོང་མ་རྣམས་ནས་ཇི་ལྟར་གནང་བ་ལྟར་བརྩེ་བའི་གུར་ཁང་ནས་ནམ་ཡང་མི་འདོར་བར་བཀའ་སློབ་ཡང་དག་ལམ་གྱི་བསླབ་སྟོན་ཟབ་མོ་ཡང་མཛད་གྲུབ་པར་གསོལ་བ་སྙིང་ནས་འདེབས་པ་ལགས། ཁམས་པ་སྒར་འབྲུག་མཐོ་སློབ་དྷརྨ་ཀ་ར་བཤད་གྲྭ་གི་ནང་དུ། ཁམས་སྤྲུལ་སྐུ་གོང་མའི་སྐབས་ནས་དཔལ་ནཱ་ལེནྡྲ་གི་གཞུང་ཆེན་ཁག་སྔ་མོ་ནས་སློབ་གཉེར་གནང་སྲོལ་ཡོད་པ་རྒྱུན་བསྐྱངས་ཏེ་མཐོ་སློབ་རྒྱ་བསྐྱེད་ཀྱིས་རྒྱ་གར་དང་བལ་པོ་བོད་སོགས་ཀྱི་དོན་གཉེར་ཅན་རྣམས་ལ་སློབ་གཉེར་གྱི་གོ་སྐབས་བསྐྲུན་གྱི་ཡོད་ཅིང། ཁམས་སྤྲུལ་རིན་པོ་ཆེ་སྐུ་འཕྲེང་དང་པོས་འབྲུག་པ་བཀའ་བརྒྱུད་ཀྱི་བླ་མ་ལྷ་རྩེ་བ་ངག་དབང་བཟང་པོའི་སྐུ་མདུན་ནས་ཟབ་ཆོས་སྣ་མང་ཞུས་ཏེ། མདོ་ཁམས་དུ་ཕེབས་ནས་གདུལ་བྱ་རྒྱ་ཆེར་རྒྱས་པ་ལ་བརྟེན་ནས་རྒྱལ་བ་མདོ་ཁམས་པ་ཞེས་མཚན་སྙན་ཆེ་བ་གི་འབྲུག་པ་བཀའ་བརྒྱུད་ཀྱི་སྐྱེས་ཆེན་དམ་པ་ཟིག་ཡིན་པ་དང། སྐུ་འཕྲེང་ན་རིམ་གྱིས་རང་བོད་ནང་ཁམས་པ་སྒར་སོགས་དགོན་མ་ལག་མང་པོ་ཕྱག་འདེབས་ཀྱིས། བསྟན་པ་སྤྱི་དང་སྒོས་སུ་འབྲུག་པ་བཀའ་བརྒྱུད་ཀྱི་བསྟན་པ་འཛིན་སྤེལ་ལ་ཕྱག་རྗེས་ཆེན་པོ་བཞག་མྱོང་བ་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨ་རིའི་ནེའུ་ཡོག་དང་ནེའུ་ཇར་སི་གཞོན་ནུ་ཚོགས་པས་ཧྥི་ལ་དེལ་ཧྥི་ཡའི་གྲོང་ཁྱེར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ལྷ་སའི་དགུ་པའི་ཉེར་བདུན་གི་བོད་མིའི་སྒེར་ལངས་ཉིན་མོ་དང་སྟབས་བསྟུན་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་བློ་བཟང་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། གཞོན་ནུའི་ཚོགས་མི་སྐོར་ཞིག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཧྥི་ལ་དེལ་ཧྥི་ཡའི་གྲོང་ཁྱེར་ནང་དུ་ཆེད་བསྐྱོད་བྱས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་བོད་མིའི་ཡར་ལངས་བྱས་པའི་དུས་ཚིགས་དང་སྟབས་བསྟུན་ནས། ས་གནས་དེ་གའི་གཞོན་ནུའི་ཚོགས་མི

ལུང་པ་དེ་རང་བཙན་ཡིན་པ་དེ་འཛམ་གླིང་རྒྱ་ཆེན་གྱི་ཁྲིམས་ཀྱི་ནང་ངོས་འཛིན་བྱས་པ་རེད། ཁོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར། འབྲས་སྤུངས་དགོན་པའི་དགེ་འདུན་པས་དབུ་ཁྲིད་ནས་བོད་མི་སྟོང་ཕྲག་མང་པོས་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་ཉིན་མོ་ཡིན་པས། དགུ་པའི་ཉེར་བདུན་ཞེས་འདས་པའི་མི་ལོ་སུམ་ཅུ་སོ་དྲུག་རིང་སྲུང་བརྩི་ཞུས་ཡོད་པ་བཞིན། དེ་རིང་ཨ་རིའི་རང་བཙན་གྱི་ཕ་ས་ལྟ་བུ། ཧྥི་ལ་དེལ་ཧྥི་ཡའི་གྲོང་ཁྱེར་ནང་དུ། ས་གནས་གཞོན་ནུའི་ཚོགས་མི་ཐུབ་བསྟན་ཆོས་ཉིད་ལགས་ཀྱིས། ས་གནས་དེ་གར་ལོ་གཅིག་གི་རིང་ལས་འགུལ་སྤེལ་བཞིན་པར་རྒྱབ་སྐྱོར་དང། ལྷ་སའི་སྒེར་ལངས་ཉིན་མོ་རྗེས་དྲན་ཆེད།
ངོ་རྒོལ་སྐད་འབོད་འདི་གོ་སྒྲིག་བྱས་ཡོད་པ་བཅས་འགྲེལ་བརྗོད་གནང་སོང། ལུང་པ་གལ་གནད་ཆེ་ཆགས་ཀྱི་ཡོད་རེད་ཧྥི་ལ་དེལ་ཧྥི་ཡ་དེ། རང་བཙན་ཚོགས་ཁང་འདི་ལ་ཨ་རི་གི་འཁྲུངས་ས་འདྲ་བོ་ཆགས་ཀྱི་ཡོད་རེད་འདི་གིས་ད། རྒྱལ་རབས་ཐོག་ནས་ཞུ་བ་ན་གནད་འགག་ཆགས་ཀྱི་ཡོད་རེད་མ་ཟད་འདི་མཉམ་དུ་ད་ལན་ང་ཚོའི་གི། ཧྥི་ལ་དེལ་ཧྥི་ཡ་གི་གཞོན་ནུ་རྒྱུན་ལས། ཡང་ཐུབ་བསྟན་ཆོས་ཉིད་ལགས་ཁོ་རང་ཁ་སང་ཕྱི་ལོའི་གསུམ་པའི་ཏ་རིག་བཅུ་ནས་ཁོ་རང་ཐ་ན་སྐད་འབོད་རྒྱག་གི་ཡོད་རེད་འདི་གི་ང་ཚོས་ཀྱི་མཉམ་ཞུགས་ལ་མ་འདྲེས་དེ་གི་ང་ཚོས་ཀྱི་ཐ་ན་རྒྱབ་སྐྱོར་བསྟན་ཆེད་ད་ལན་ང་ཚོས་ཀྱི་ཕ་གིར་འགྲོ་གི་ཡིན་གཙོ་བོ་དེ་ད་ལན་ང་ཚོས་ཀྱི་ལྷ་སའི་སྒེར་ལངས་ཀྱི་སྟབས་བསྟུན་བྱེད་ཀྱི་ཡོད་ད་ངེས་པའི་ཆ་ནས་ད་བོད་ནང་གི་གནས་ཚུལ་དེ་ད་སྔར་ལས་ཐ་ན་ཛ་དྲག་པོ་འགྲོ་གི་ཡོད་རེད་དཔེ་བཞག་ན་དེང་སང་བོད་ནང་ལ་ཀྱི་སྐད་ཡིག་གི་བོད་སྐད་ཀྱི་སྦྱང་ཡག་གི་ཐོབ་ཐང་རང་དབང་ཡོད་མ་རེད་ཨ་ནི་བོད་ནང་ལ་དེ་ད་ལྟ་ཕྲུ་གུ་ཆུང་ཆུང་དེ་ཚོ་ཕ་མ་ནས་ལོགས་ཀ་བཟོས་བྱས་རྒྱ་ནག་གི་གི་རྒྱ་ནག་དམར་ཤོག་གཞུང་གིས་འགོ་ཁྲིད་པའི་གི་ད་ལྟ་སློབ་གྲྭ་ལ་མར་བཅུག་བྱས་ཕྲུ་གུ་ད་བོད་བོད་ཕྲུག་ས་ཡ་མང་པོ་ཞིག་ད་ཕ་མ་མཉམ་དུ་ཁ་བྲལ་བྱས་པ་རེད་ཨ་ནི་མ་ཟད་ད་ལྟ་འབྲོག་ས་ནས་ད་མང་པོ་ཞིག་མར་བཏོན་བྱས་ད་རྒྱ་ནག་བོད་ནང་ལ་ཨ་ནི་ཁང་པ་ནང་བཞག་བྱས་དམིགས་བསལ་ད་བོད་པའི་གི་སྐད་ཡིག་དང་རིག་གཞུང་ད་རྒྱ་ནག་གཞུང་གིས་ད་རིམ་པས་རིམ་པས་ད། རྩ་མེད་བཏང་བྱེད་ཀྱི་ཡོད་རེད་འདི་བཞིན་དུ་ཨ་ནི།
ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་མཁན་ཚོའི་ལག་ཏུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར། བོད་ཀྱི་རྒྱལ་ས་ལྷ་སར་གྱེན་ལངས་བྱུང་པའི་འདྲ་པར་དང། དུས་ཚིགས་འདི་དྲན་གསོ་བྱེད་དགོས་པའི་འབོད་ཚིག་འཁོད་ཡོད་པ་དང། བོད་ནང་གི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་ཡོད་ཅེས་སོགས་ཀྱི་འབོད་ཚིག་བྲིས་པའི་འཕྲེད་དར་འཕྱར་ནས་ངོ་རྒོལ་གྱི་ལས་འགུལ་འདི་སྤེལ་ཡོད་པ་དང། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས། ཐུབ་བསྟན་ཆོས་ཉིད་ལགས་ཀྱི་ལས་འགུལ་ལ་རྒྱབ་སྐྱོར་མཚོན་བྱེད་ཀྱི་གཟེངས་བསྟོད་ཅིག་ཕུལ་ཞིང། དེ་བཞིན་ཐུབ་བསྟན་ཆོས་ཉིད་ལགས་ཀྱིས་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བདུན་ཉིན་བོད་ཀྱི་རྒྱལ་ས་ལྷ་སའི་གདན་ས་ཆེན་པོ་སེ་འབྲས་དགེ་གསུམ་དང་དེ་བཞིན་གཙུག་ལག་ཁང་དང་ཉེ་འཁོར་གྱི་བཙུན་དགོན་ཁག་གི་བཙུན་མ་དང། སློབ་མ་སོགས་སེར་སྐྱ་སྟོང་ཕྲག་མང་པོས་བོད་ཀྱི་རྒྱལ་ས་ལྷ་སར་གཞི་རྒྱ་ཆེ་བའི་རྔམ་སྟོན་ཁྲོམ་སྐོར་བྱས་པར་རྒྱ་ནག་གཞུང་གི་དྲག་གནོན་དང་བོད་རིགས་གྲངས་ལས་འདས་པ་བཙོན་འཇུག་དོ་དམ་བྱས་པའི་ཉིན་མོ་ཡིན་པ་དང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཉིན་མོ་འདིར། རྒྱ་དམར་གཞུང་གིས་བོད་མི་ཚོར་མི་སྤྱོད་ལས་འདས་པའི་དྲག་གནོན་དང་དམར་གསོད་བཙོན་འཇུག་དོ་དམ་བྱས་པར་ངོ་རྒོལ་དང་གཞིས་ལུས་སྤུན་ཟླའི་རྒྱལ་གཅེས་སྙིང་སྟོབས་ལ་གུས་བཀུར་བསྔགས་བརྗོད་ཞུ་ཆེད་གཏན་འབེབས་ཀྱི་ལས་འགུལ་དུ་ཐག་གཅོད་གནང་ནས་ལོ་ལྟར་སྲུང་བརྩི་ཞུ་བཞིན་ཡོད་ཅེས་དབུས་བོད་ཀྱི་གཞོན་ནུ་ཚོགས་པའི་དྲ་རྒྱའི་ཐོག་འཁོད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅུ་ལོ་ཆོས་འཕེལ་ཡིན།
ཨ་རུ་ན་ཅལ་ནས་ཡིན་པའི་རྒྱ་གར་གྱི་རྩེད་འགྲན་གསུམ་ལ་རྒྱ་ནག་གཞུང་ཚབ་ལས་ཁང་གིས་ཐོངས་མཆན Stapled Visa ཞེས་ཕྱི་བསྐྱོད་ལག་འཁྱེར་ཐོག་ལོགས་སུ་སྤྲད་པར་རྒྱ་གར་གཞུང་གིས་སྐྱོན་བརྗོད་བྱས་ཡོད་འདུག་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། ཉེ་ལམ་རྒྱ་ནག་གི་གྲོང་ཁྱེར་ཧང་ཙའུ་ནང་འཚོགས་རྒྱུའི་ཨེ་ཤི་ཡའི་རྩེད་མོའི་འགྲན་བསྡུར་ཐེངས་བཅུ་དགུ་པའི་ཐོག་མཉམ་ཞུགས་གནང་མཁན་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་ཡོད་པའི་ས་མཚམས་ས་ཁུལ་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པ་རྒྱ་གར་གྱི་རྩེད་འགྲན་པ་གསུམ་ལ

ཐོངས་མཆན་ཞིག་ལ་ཟེར་བ་དང Stapled Visa བརྒྱུད་ཕྱི་བསྐྱོད་ལག་འཁྱེར་ཐོག་གཏན་འཇགས་ཀྱི་རྗེས་ཤུལ་ཞིག་ལུས་རྒྱུ་མེད་པ་རེད་ལ་རྒྱལ་ཁབ་དེའི་ནང་བསྐྱོད་པའི་བདེན་རྟགས་ཡང་ལུས་རྒྱུ་མེད་པ་རེད། ཡང་ཨ་རུ་ནཱ་ཅལ་ནས་ཡིན་པའི་རྩེད་འགྲན་པ་གསུམ་གྱི་ཝུའུ་ཤུའུ་རྩེད་མོའི་སྦྱོང་བརྡར་བ་མཱི་བྷམ Prem Chandra ལགས་ཀྱིས་གསུངས་དོན་ལྟར་ན།
lagbhag do hazar athara se lekar ke bachchon ko maine aise
ངོས་ཀྱིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་རྩེད་འགྲན་པ་ཚོ་ལ་སྦྱོང་བརྡར་ཕུལ་ཡོད་པ་མ་ཟད་ཁོང་ཚོས་ཉིན་མཚན་མེད་པར་སྐུ་ལས་བསྐྱོན་ཡོད་པ་རེད་ལྷག་པར་དུ་ཨ་རུ་ན་ཅལ་ཁུལ་ནས་རྩེད་འགྲན་པ་མང་པོ་ཞིག་ཐོན་བཞིན་ཡོད་པ་རེད་ད་རེས་ཀྱི་ཐོངས་མཆན་བི་ཟ་སྤྲོད་ཕྱོགས་དང་འབྲེལ་བའི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ནས་རྒྱ་གར་དབུས་གཞུང་ལ་སྙན་གསེང་ཞུས་ནས་གནད་དོན་དེ་སེལ་ཐབས་སུ་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་བར་གྲོས་བསྡུར་ཡོང་བའི་རེ་བ་ཞུ་བཞིན་ཡོད་པ་གསུངས་སོང།

ཕྱོགས་གཉིས་ཕན་ཚུན་གོ་རྟོགས་དང་འབྲེལ་ལམ་ལ་དོ་ཕོག་གཏོང་ཐབས་བྱེད་བཞིན་ཡོད་པ་མ་ཟད་ས་མཚམས་ས་ཁུལ་དུ་རྒྱ་མིའི་དམག་མི་རྒྱ་གར་གྱི་ས་ཐོག་ཏུ་ཧམ་འཛུལ་བྱས་པ་སོགས་ཀྱི་དོན་རྐྱེན་མང་དག་ཞིག་ཡོང་གི་ཡོད་པ་རེད། དེའི་སྟེང་ད་ཆ་རྒྱ་ནག་གཞུང་ཚབ་ལས་ཁང་ནས་ཐོངས་མཆན་བི་ཟ་སྤྲོད་ཕྱོགས་དང་འབྲེལ་བའི་དཀའ་རྙོག་ཞིག་སྲོལ་ཡོད་པ་རེད། རྒྱ་གར་གཞུང་གི་ངོས་ནས་ཨ་རུ་ནཱ་ཅལ་མི་དམངས་ལ་ཐོངས་མཆན་བི་ཛ་སྤྲོད་ཕྱོགས་དང་འབྲེལ་བའི་དཀའ་རྙོག་དེ་བསམ་ཞིབ་མ་བྱས་བར་དུ་རྒྱ་ནག་གཞུང་གི་ངོས་ནས་ང་ཚོར་རྒྱ་གར་གྱི་མི་སེར་ཞིག་ལ་ངོས་འཛིན་བྱེད་ཀྱི་མ་རེད་ང་ཚོས་དུས་རྟག་ཏུ་ང་ཚོ་རྒྱ་གར་གྱི་མི་སེར་ཞིག་ཡིན་པ་བརྗོད་བཞིན་ཡོད་ལ་ང་ཚོས་ད་རེས་ཀྱི་གནད་དོན་འདིའི་ཐད་རྒྱ་ནག་གཞུང་ལ་ཉེས་འཛུགས་བྱེད་བཞིན་ཡོད་པ་གསུངས་གནང་སོང། གཞན་ཡང་དེ་སྔོན་ཨ་རིའི་ནིའུ་ཡོག་དུས་བབ་སྟེང་སྤེལ་བའི་གནས་ཚུལ་ལྟར་ན་རྒྱ་ནག་གཞུང་གིས་ཐོངས་མཆན་བི་ཟ། Staple Visa། འམ་ཕྱི་སྐྱོད་ལག་འཁྱེར་ཐོག་སྦྱར་ནས་སྤྲོད་པའི་ཐོངས་མཆན་དེ་ཨ་རུ་ནཱ་ཅལ་མངའ་སྡེའི་མི་སེར་ཙམ་མ་ཡིན་པར་རྒྱ་གར་ཀཱ་ཤི་མིར་མངའ་སྡེའི་མི་སེར་ལ་ཡང་སྤྲོད་ཀྱི་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་དགུའི་ལོར་རྒྱ་ནག་གཞུང་ཚབ་ལས་ཁང་ནས Staple Visa ཐོངས་མཆན་སྤྲད་པར་རྒྱ་གར་གཞུང་གིས་གནམ་ཐང་དུ་བཀག་འགོག་བྱས་ཡོད་པ་རེད་འདུག་སྐབས་དེར་གནད་དོན་དབྱེ་ཞིབ་པས་འགྲེལ་བརྗོད་གནང་པ་ལྟར་ན་རྒྱ་ནག་གཞུང་གིས་པ་ཀི་སི་ཐན་ལ་ཕྱོགས་རིས་ཆེད་དུ་སྤྲད་པ་ངོས་འཛིན་བྱས་ཡོད་ན་ཡང་དེང་སྐབས་ས་མཚམས་ཁུལ་དུ་རྒྱ་དཀར་ནག་གཉིས་བར་རྩོད་རྙོག་འགྲོ་བཞིན་ཡོད་པས་རྒྱ་ནག་གིས་རྒྱ་གར་ལ་སུན་པོ་བཟོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་ཡོད་པ་རེད་དེ་བཞིན་ཐའེ་ཝན་གནས་སྡོད་རྒྱ་ནག་ཉམས་ཞིབ་པ་སྐུ་ཞབས་སུ་ཡ་ཤི་དེ་སའི་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན་དུ།

ཁྱིམ་མཚེས་རྒྱལ་ཁབ་གཞན་ཚོ་ལ་བཙན་སྐུལ་ཐོག་བྱས་པའི་བྱ་སྤྱོད་ངན་པ་ཞིག་རེད་སྲིད་ཇུས་དེ་བཞིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་གིས་རྒྱ་གཞུང་གི་དབང་ཆ་འཛིན་པ་ནས་བཟུང་འགོ་བཙུགས་པ་ཞིག་རེད་དང་པོ་ཐོག་མར་སྲིད་ཇུས་དེ་བཞིན་རྒྱ་གར་གྱི་ཨ་རུ་ནཱ་ཅལ་ས་ཁུལ་གྱི་ཁྱབ་ཁོངས་ལག་བསྟར་བྱས་པ་རེད་ཡིན་ན་ཡང་ཕྱོགས་གཉིས་བར་གྱི་འབྲོག་ལམ་ས་མཚམས་ས་ཁུལ་དང་གཱལ་ཝན་ལུང་གཤོངས་དུ་ཕྱོགས་གཉིས་ཀྱི་དམག་མིའི་བར་གདོང་ཐུག་དྲག་པོ་བྱུང་པའི་རྗེས། སྲིད་ཇུས་དེ་རྒྱ་གར་གྱི་མངའ་འོག་ཏུ་ཡོད་པའི་ཀཱ་ཤྨིར་གྱི་འགྲུལ་སྐྱོད་བྱེད་མི་རྣམས་ལའང་ལག་བསྟར་བྱེད་མུས་ཡིན་པ་གསུང་གི་འདུག་ཨ་རུ་ནཱ་ཅལ་ནས་ཡིན་པའི་རྒྱ་གར་གྱི་རྩེད་འགྲན་པ་གསུམ་ནི་ཉི་མེན་ཝང་སུ་ཨོ་ནི་ལུ་ཏེ་གཱ་དང་མེ་པུང་ལམ་གུ་བཅས་ཡིན་འདུག་ཁོང་ཚོར་ཨེ་ཤི་ཡའི་རྩེད་མོའི་གོ་སྒྲིག་ཚོགས་ཆུང་ནས་ངོས་འཛིན་ཡིག་ཆ་སོགས་ཡོད་ན་ཡང་ད་ལན་ཁོང་ཚོར་རྒྱ་ནག་ལ་བསྐྱོད་རྒྱུར་དམ་དྲག་བཀག་འགོག་བྱས་ཡོད་པ་རེད་འདུག་གནད་དོན་འདི་ནི་ཐེངས་མ་དང་པོ་མིན་པར་དེ་སྔོན་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་ཁུལ་ནས་ཡིན་པའི། རྒྱ་གར་བའི་རྩེད་འགྲན་པ་ཞིག་དང་ཁོང་ལ་སྦྱོང་བརྡར་སྤྲོད་མཁན་གཉིས་ལ་རྒྱ་ནག་གཞུང་ཚབ་ལས་ཁང་ནས་ཐོངས་མཆན་བི་ཛ Staple Visa འམ་ཕྱི་སྐྱོད་ལག་འཁྱེར་ཐོག་སྦྱར་ནས་སྤྲད་ཡོད་པ་རེད་འདུག་རྒྱ་གར་དང་རྒྱ་ནག་བར་ཕྱོགས་ཕན་ཚུན་གྱི་ས་མཚམས་ཐོག་རྩོད་གླེང་བྱེད་བཞིན་པ་དེ་ཡུལ་གཉིས་བར་གྱི་འབྲེལ་བའི་གནད་དོན་ཐོག་དཀའ་རྙོག་ཆེ་ཤོས་དེ་ཆགས་ཡོད་པ་རེད་དེ་སྔོན་སྤྱི་ཟླ་བཞི་པའི་ནང་རྒྱ་ནག་གཞུང་གིས་བོད་ལྷོ་ཕྱོགས་ཞེས་བོས་ནས་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་ས་ཆ་བཅུ་གཅིག་གི་མིང་གསར་བཟོ་བྱས་པར་རྒྱ་གར་ཕྱི་སྲིད་ལས་ཁང་ནས་མཐའ་གཅིག་ཏུ་ངོ་རྒོལ་དང་སྐྱོན་བརྗོད་བྱས་འདུག་དེ་བཞིན་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པས་རེས་གཟའ་པ་སངས་ཉིན་གསར་འགོད་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་གཞུང་གི་ངོས་ནས་ཨ་རུ་ནཱ་ཅལ་ཞེས་པའི་རྒྱ་གར་གྱི་མངའ་སྡེ་ཞིག་ཏུ་ངོས་འཛིན་བྱེད་ཀྱི་མེད་པ་དང་འདི་ནི་བོད་ཀྱི་ལྷོ་ཁུལ་གྱི་ས་ཁུལ་ཞིག་ཡིན་པས་རྒྱ་ནག་ལ་བདག་དབང་ཡོད་ལུགས་བརྗོད་ཡོད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བཞུགས་སྒར་རྡ་རམ་ས་ལར་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་ཁག་ཅིག་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་སྲིད་སྐྱོང་མཆོག་སྤྱི་འཐུས་ཚོགས་གཞོན་བཅས་མཇལ་འཕྲད་ཀྱིས་བོད་ཀྱི་སྐོར་རྒྱུས་ལོན་གནང་བའི་སྐོར་དང་དམིགས་བསལ་སྲིད་སྐྱོང་མཆོག་ལ India Narrative གསར་ལས་ཁང་གིས་བཅར་འདྲི་ཞུས་པའི་ནང་དོན་སོགས་ཀྱི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
བཞུགས་སྒར་རྡ་རམ་ས་ལར་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་ཁག་ཅིག་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་སྲིད་སྐྱོང་མཆོག། སྤྱི་འཐུས་ཚོགས་གཞོན་མཆོག་བཅས་མཇལ་འཕྲད་ཀྱིས་བོད་ཀྱི་སྐོར་རྒྱུས་ལོན་གནང་འདུག་ལ། རྒྱ་གར་གྱི India Narrative གསར་ལས་ཁང་གིས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་རྒྱ་བོད་ཞི་མོལ་རྒྱུན་རིང་བྱུང་མེད་པ་དང་ད་ལྟའི་གྲོས་མོལ་གྱི་བརྒྱུད་རིམ་སོགས་ཀྱི་སྐོར་བཀའ་འདྲི་ཞུས་པའི་བཀའ་ལན་དུ་སྲིད་སྐྱོང་མཆོག་གིས་ད་ལྟའི་ཆར་ངས་ཞུ་རྒྱུར། ང་ཚོས་བརྒྱུད་ལམ་གཞན་ཞིག་གི་ལམ་ནས་ཐབས་ཤེས་གནང་བཞིན་ཡིན་ལ། བརྒྱུད་ལམ་དེ་བརྒྱུད་ནས་ཐོག་མར་རྒྱ་བོད་དཀའ་རྙོག་སེལ་ཐབས་ཀྱི་གྲོས་མོལ་བསྐྱར་གསོ་གནང་ཐབས་བྱ་རྒྱུ་དེ་ཡིན། བརྒྱུད་ལམ་དེ་ཡང་གཞུང་དང་གཞུང་མིན་པར་གཞུང་འབྲེལ་མ་ཡིན་པའི་བརྒྱུད་ལམ་གཞན་ཞིག་གི་ཐོག་ནས་ཐབས་ཤེས་གནང་བཞིན་ཡིན་ཀྱང་མཇུག་འབྲས་གང་འདྲ་ཞིག་ཡོང་མིན་ད་ལྟ་ཞུ་རྒྱུ་ཧ་ཅང་སྔ་དྲགས་པ་ཞིག་རེད་ཅེས་བཀའ་ལན་གནང་འདུག། All I can say at this point of time is that we do have back channels, so the first step is to Re-establish contacts།
དེ་བཞིན་སྲིད་སྐྱོང་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ནི། རྒྱ་ནག་གི་ཁྲིམས་དང་མཐུན་པའི་ཐོག་ནས་རང་སྐྱོང་གི་གནས་བབ་ཡོང་ཐབས་གནང་རྒྱུ་དེ་ཡིན་ཀྱང། རྒྱ་ནག་གཞུང་གི་དགོངས་པ་ག་རེ་ཡོད་མེད་ནི་གསལ་པོ་མེད་པ་རེད་ཅེས་གསུངས་བཞག། ཡང་འདས་ཚེས་ཉི་ཤུ་རྩ་དྲུག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀྱང། རྒྱ་གར་གྱི་གསར་འགོད་པ་ཚོར། བོད་རང་བཙན་རྩོད་ཀྱི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་བོད་ལ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབ་སྤྲོད་དགོས་ཞེས་བསྐྱར་དུ་བཀའ་ལན་གནང་ཞིང། དེ་རྒྱ་ནག་དང་ཁ་བྲལ་མིན་པར། མི་དམངས་ས་ཡ་མང་པོར་ཆབ་སྲིད་ཀྱི་ཐོག་ནས་ཕན་ཐོགས་ཡོང་ངེས་ཡིན་ཞེས་བཀའ་ལན་གནང་འདུག་པ་དང། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་བོད་གངས་ཅན་ལྗོངས་སུ་ཕྱིར་ཆིབས་བསྒྱུར་མཛད་ཐུབ་པའི་ཐུགས་སྨོན་མཛད་བཞིན་ཡོད་ཅེས་བཀའ་གནང་འདུག། ཡང India Narrative ཞེས་པའི་རྒྱ་གར་གྱི་གསར་འགྱུར་ལས་ཁང་དེས་སྲིད་སྐྱོང་མཆོག་ལ་བཅར་འདྲི་ཞུས་པའི་བཀའ་ལན་དུ།

རྒྱ་བོད་དཀའ་རྙོག་སེལ་མ་ཐུབ་པ་དེ་འདྲ་གང་ཡང་མེད་པ་རེད། བོད་དེ་དེ་སྔ་རང་བཙན་རྒྱལ་ཁབ་ཞིག་ཡིན་པའི་ལོ་རྒྱུས་དེ་ལ་ནི་འགྱུར་བ་གཏང་བྱ་ཐབས་མེད་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བཞིན་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ནི་དབུ་མའི་ལམ་གྱི་སྲིད་བྱུས་འཛིན་གྱི་ཡོད་པ་སོགས་གསུངས་བཞག་ཡང་གསར་ལས་ཁང་དེས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དབུ་མའི་ལམ་ཡིན་ཀྱང་བོད་རིགས་གཞོན་སྐྱེས་ཚོའི་འདོད་པ་ག་རེ་ཡོད་མེད་བཀའ་འདྲི་ཞུས་པར་སྲིད་སྐྱོང་མཆོག་གིས།

ལམ་ཁ་གཞན་པ་ཞིག་ཡོད་པ་ཡིན་ན་དེའི་ཐོག་གང་འདྲ་ཟིག་བསྐྱོད་དགོས་མིན་དང་རྩ་དོན་གང་འདྲ་ཟིག་སྒྲུབ་ཐུབ་མིན་གྱི་ཐད་དཔྱད་པ་བྱས་ནས་ལམ་ཁ་བཟང་བ་ཞིག་ཡོད་པ་ཡིན་ན་ཏན་ཏན་ལམ་ཁ་དེའི་ཐོག་བསྐྱོད་ཆོག་ཀྱང་ད་ལྟའི་ཆར་དབུ་མའི་ལམ་མ་གཏོགས་ལམ་ཁ་གཞན་ཡོད་པ་མ་རེད་ཅེས་གསུངས་བཞག། ཡང་སྲིད་སྐྱོང་མཆོག་གིས་འདས་པའི་ལོ་ཁ་ཤས་ནས་བཟུང་བོད་མི་ཚོས་རྒྱ་ནག་གི་མངའ་འོག་ཏུ་ཡོད་པའི་ཨུ་གུར་སོགས་གྲངས་ཉུང་མི་རིགས་རྣམས་དང་མཉམ་རུབ་ཀྱི་ཐོག་ནས་ཐུན་མོང་གི་དཀའ་ངལ་སེལ་ཐབས་སུ་ལྷན་ཚོགས་དེ་འདྲ་གནང་བཞིན་པ་དེ་ད་ལྟའང་འགྲོ་བཞིན་ཡིན་ལུགས་གསུངས་འདུག་ལ། དེང་སང་རྒྱལ་སྤྱིའི་ནང་འཕྲད་བཞིན་པའི་དཀའ་ངལ་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐོག་བློ་འཚབ་བྱ་མཁན་རྒྱལ་ཁབ་མང་དུ་འགྲོ་བཞིན་པ་ཡང་གསུངས་བཞག་ཡང་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་དྲུག་ཉིན། སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་ཁག་ཅིག་དང་མཇལ་འཕྲད་གནང་ནས་བོད་ནང་བྱིས་པ་ས་ཡ་གཅིག་མིན་ཙམ་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་རིགས་སུ་བསྒྱུར་བཞིན་པ་མཚོན། བོད་ནང་གི་གནས་སྟངས་ངོ་སྤྲོད་གནང་ཡོད་ལུགས་སྤྱི་འཐུས་ཚོགས་གཞོན་མཆོག་གིས་གསུངས་གནང་གི་འདུག། ནི་ངས་ཁོ་རང་ཚོ་ལ་ག་རེ་ཞུ་རྒྱུ་བྱུང་བ་བྱུང་བ་ཡིན་ན། བོད་ནང་ལ་ཡོད་པའི་ཀྱི་ཨེ་ནས་ཅིག་བོད་མི་ཚོའི་ཀྱི་གནས་སྟངས་ལ་ཆ་བཞག་པ་ཡིན་ན། འགྲོ་བ་མིའི་ཐོབ་ཐང་གཅིག་པོ་མ་ཡིན་པའི་ཀྱི་བོད་མི་རིགས་ཀྱི་ཨེ་ནས་ཅིག། མི་རིགས་ཀྱི་མཚོན་རྟགས་དང་མི་རིགས་ཀྱི་སྐད་ཡིག་དང་མི་རིགས་ཀྱི་རིག་གཞུང་ཡོངས་རྫོགས་ཆགས་འཇིག་གི་གནས་སྟངས་ལ་ཐུག་པའི་ཀྱི་ཨེ་ནས་ཛ་དྲག་གི་གནས་སྟངས་ཅིག་ཡོད་ཟེར་བྱས་ཁོང་ཚོ་ལ་ཞུས་པ་ཡིན།

བོད་ཀྱི་ཆོས་དང་ཨ་ནི་བོད་ཀྱི་སྐད་ཡིག་དེ་མེད་པ་ཡིན་ན་ཨ་བོད་མི་རིགས་ཀྱི་བླ་སྲོག་དེ་བྲལ་བ་འདྲ་པོ་རེད་དེ་ཡིན་དུས་ཙ་ན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བོད་ཀྱི་བླ་སྲོག་ཙམ་དུ་མ་ཟད་པའི་ཀྱི་ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དེ་ཨ་ནི་ཁོང་ཚོའི་ཀྱི་ཟིམ་ཐུབ་ཡས་ཀྱི་ཨ་ནི་ཁྲིམས་བཟོས་པ་དེ་ཀྱི་ག་རེ་མཚོན་རྟགས་རེད་ཞུས་པ་ཡིན་ན་ཁོང་ཚོ་ཨ་ནི་ནང་ཆོས་ལ་དགའ་བ་དང། ཁོང་ཚོ། ཅིག་ག་སུ་རེད། ཨ་ནི། སྐྱབས་མགོན་རིན་པོ་ཆེ་གི་ཨ་ནི། ཅིག་གོ་གནས་དེ་ལ་ཡ་དགའ་ཞེན་རྙེད་པ་གང་ཡང་མ་རེད་འདི་བོད་མི་རིགས་ཀྱི་འཐབ་རྩོད་ཀྱི་ཨ་ནི། ཅིག། རྣམ་པ་འདི་ཨ་ནི་མར་བཅག་ཡས་ཅིག་དང། ཁྲིམས་མཐུན་གྱི་ཐོག་ནས་བོད་དབང་སྒྱུར་བྱེད་ཡས་ཀྱི་བདག་དབང། ཕྲན་བུ་ཅིག་ཐོབ་ཡས་ཀྱི་ཆེད་དུ་རྒྱལ་བའི་ཡང་སྲིད་འདི་ཨི་ཁོང་ཚོས་བདག་བཟུང་བྱེད་ཡས་ཀྱི་ངན་བྱུས་ཤིག་འདུག་བཤམས་བསྡད་ཀྱི་ཡོད་རེད་ཟེར་བྱས་འདུག་བྱས་ཞུས་པ་ཡིན། དེ་བཞིན་སྤྱི་འཐུས་ཚོགས་གཞོན་མཆོག་གིས་རྒྱ་གར་གྱི་ཕྱི་འབྲེལ་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་རྣམས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཕེབས་པ་འདིས་བོད་དོན་ཐོག་དོ་སྣང་དང་གདུང་སེམས་མཉམ་སྐྱེད་ཡོད་པ་མཚོན་གྱི་ཡོད་པ་དང། དེས་རྒྱ་ནག་དམར་པོའི་གཞུང་ལ་བོད་དོན་ཐོག་བོད་མི་ཙམ་མིན་པར་དྲང་བདེན་ལ་དགའ་མཁན་ཚོས་རྒྱབ་སྐྱོར་གནང་གི་ཡོད་པ་ཡང་གསལ་སྟོན་བྱེད་ཀྱི་ཡོད་པ་རེད་ཅེས་གསུངས། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩར་བཞག་སྟེ་རྒྱ་ནག་གིས་བོད་ནང་བོད་མི་ཚོའི་སྐད་ཡིག་དང་རིག་གཞུང། ཆོས་རྩ་མེད་བཟོ་བཞིན་ཡོད་ཀྱང་བཙན་བྱོལ་ནང་བོད་མི་ཚོས་ད་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར Far From The Rooftop Of The World འམ། ཐག་རིང་འཛམ་གླིང་མཐོ་སྒང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་ཞིག་དཔར་འགྲེམས་བྱས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་གསུམ་ས་ཁྱོན་དུ་ས་བྱི་ཞི་རྒོལ་ཆེན་མོ་བྱུང་ནས་སྐབས་དེར་རྒྱ་ནག་གཞུང་གིས་བོད་མི་ཞི་རྒོལ་བའི་ཐོག་དྲག་གནོན་གྱིས་དམར་གསོད་བཏང་བ་དང་བཙོན་འཇུག་ཁྲིམས་ཐག་བཅད་པའི་དུས་ཚིགས་དེར། Financial Times གི་གསར་འགོད་པ་ཨེ་མི་ཡིས་བཞུགས་སྒར་རྡ་རམ་ས་ལར་ས་བྱི་ཞི་རྒོལ་དང་བོད་ནང་གི་ཛ་དྲག་གནས་སྟངས་སྐོར་གནས་ཚུལ་བཀོད་རྒྱུའི་ཆེད་ཕེབས་འདུག་འོན་ཀྱང་སྐབས་དེར་ཁོང་གིས་རྒྱ་ནག་གིས་བོད་ནང་བོད་མི་ཚོའི་སྐད་ཡིག་དང་རིག་གཞུང་ཆོས་རྩ་མེད་བཟོ་བཞིན་ཡོད་ཀྱང། བཙན་བྱོལ་ནང་དང་ལྷག་པར་དུ་བཞུགས་སྒར་རྡ་རམ་ས་ལར་བོད་མི་ཚོས་དེ་ལྟར་མི་ཉམས་རྒྱུན་འཛིན་བྱེད་ཀྱི་ཡོད་པ་སོགས་གཟིགས་ཏེ། བཙན་བྱོལ་བོད་མིའི་སྐྱབས་བཅོལ་བའི་ལོ་རྒྱུས་གཞི་རྩར་བཞག་སྟེ་དཔེ་དེབ་ཞིག་བྲིས་གནང་འདུག། Um so really Fascinated with the place and the people and how Tibetan Far From the Rooftop of the World འམ་ཐག་རིང་འཛམ་གླིང་མཐོ་སྒང་ནས་འབྱོར་ཞེས་པའི་དཔེ་དེབ་གསར་པ་དེའི་ནང་ཨེ་མི་ཡི་ལགས་ཀྱིས་ལོ་ངོ་བཅུ་བཞི་ལྷག་རིང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ལོ་རྒྱུས་དང་འབྲེལ་ནས་བོད་མིའི་དཀའ་སྡུག་དང་ཡང་སྐྱབས་བཅོལ་བའི་གནས་བབ་འོག་སོ་སོའི་སྐད་ཡིག་དང་ངོ་བོ་མི་ཉམས་རྒྱུན་འཛིན་བྱས་པ་ཙམ་མ་ཟད་ཕྱི་རོལ་གྱི་སྐད་ཡིག་གསར་པ་སྦྱང་དགོས་པའི་དགོས་མཁོ་དང་དེ་བཞིན་བོད་མི་སྐྱབས་བཅོལ་བའི་གནས་སྟངས་རྣམས་ཆབ་སྲིད་དང་འབྲེལ་ནས་རྩ་དོན་རྩོད་མཁན་གྱི་མི་རིགས་ཙམ་མ་ཡིན་པར་བོད་མི་རྣམས་ནི་རང་བཞིན་གྱིས་དགའ་ཉམས་ཅན་དང་བག་ཕེབས་པོ། བློ་ཁ་ཡངས་པོ་སོགས་གང་ལྟར་དཔེ་དེབ་འདི་བོད་ཀྱི་ལོ་རྒྱུས་དང་རྒྱལ་རབས་སོགས་མ་ཡིན་པར། མི་རིགས་ཤིག་གིས་བཙན་བྱོལ་ནང་སོ་སོའི་ངོ་བོ་ཉར་ཚགས་བྱེད་བཞིན་པའི་ལོ་རྒྱུས་སྒྲུང་ཞིག་ཡིན་པ་རེད་འདུག། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔེ་དེབ་གསར་པ་དེའི་སྔོན་བརྗོད་དུ་རྩོམ་པ་པོ་ཨེ་མི་ཡིས་བྲིས་པའི་སྐྱབས་བཅོལ་བོད་མིའི་ལོ་རྒྱུས་དེ་ཀློག་རྗེས་རྒྱལ་སྤྱིའི་མི་མང་ནས་བོད་མིའི་ཞི་མཐུན་གྱི་སྒོ་ནས་མི་རིགས་ཀྱི་ཆེ་མཐོང་དང། རང་དབང་གི་མངོན་འདོད་སྒྲུབ་བཞིན་པར་ད་བར་མང་ཚོགས་ནས་རྒྱབ་སྐྱོར་ཐོབ་ཡོད་པ་རྣམས་ཀྱིས་གོ་རྟོགས་ཀྱི་ནུས་པ་དེ་ཤུགས་ཆེ་རུ་འགྲོ་རྒྱུའི་ཡིད་ཆེས་གནང་གི་ཡོད་ཅེས་བཀའ་བསྩལ་གནང་འདུག།
Audience that would be great to have is people who are from China or ethnically Chinese. ཤོག་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཡོད་པའི་དཔེ་དེབ་གསར་པ་འདི་བཞིན་བོད་དང་རྒྱ་ནག་ཁ་གཏད་ཡིན་ལུགས་ཀྱི་སྐབས་བབ་ཀྱི་འབྲེལ་བ་སྐོར་མིན་སྟབས། རྒྱལ་སྤྱིའི་མང་ཚོགས་སུ་འདྲ་ཞིག་གིས་ཀྱང་དཔེ་དེབ་དེ་ཀློག་རྒྱུའི་རེ་བ་གནང་གི་ཡོད་པ་མ་ཟད་ལྷག་པར་དུ་རྒྱ་ནག་ནང་གི་རྒྱ་མི་རིགས་ཚོས་དཔེ་དེབ་དེ་ཀློག་རྒྱུའི་རེ་ལྟོས་ཆེན་པོ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུང་གི་འདུག་ཨེ་མི་ཡི་ལགས་ནི་ཨ་མི་རི་ཀའི་ནང་སྐྱེས་འཚར་བྱུང་བའི་རྒྱ་རིགས་ཤིག་ཡིན་པ་དང་དེ་སྔ་ཁོང་གིས Financial Times ཞེས་པའི་ནང་གསར་འགོད་པའི་ཕྱག་ལས་གནང་མྱོང་ཡོད་པ་མ་ཟད་ད་ལྟའི་ཆར Bloomberg གསར་ཁང་ནང་ཕྱག་ལས་གནང་གི་འདུག།

དཔེ་དེབ་དེ་བྲི་རྒྱུར་ཨེ་མི་ཡི་ལ་ལོ་ངོ་བཅུ་བཞི་ཙམ་འགོར་ཡོད་པ་དང་ཁོང་གིས་བཙན་བྱོལ་བོད་མིའི་སྐོར་གྱི་ལོ་རྒྱུས་དཔེ་དེབ་བྲིས་མཁན་སྤྱི་བཏང་མང་པོ་མེད་སྟབས་དུས་ཀྱི་འགྱུར་བ་དང་འབྲེལ་ནས་སྐྱབས་བཅོལ་བོད་མི་ཚོའི་ལོ་རྒྱུས་དེ་བྲིས་ཡིན་པ་གསུང་གི་འདུག་དེ་ཡང་དཔེ་དེབ་དེ་དཔར་འགྲེམས་བྱེད་མཁན་མ་རག་པས་དུས་ཡུན་རིང་པོ་འགོར་ཡིན་པ་འགྲེལ་བརྗོད་གནང་བ་དང་ཡིན་ན་ཡང་བཙན་བྱོལ་ནང་གི་བོད་མི་དཀྱུས་མའི་མི་ཚེའི་སྒྲུང་དེ་ཚོ་འཛམ་བུ་གླིང་གི་མི་མང་ནས་ཤེས་དགོས་པ་གལ་ཆེན་པོ་མཐོང་གི་འདུག་གསུང་གི་འདུག། གཞི་རྩའི་དཔེ་དེབ་གསར་པ་འདི་ཡོང་རྒྱུར་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་དབུ་འབྱེད་གནང་གི་འདུག་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། མི་རབས་གསར་པའི་ལེ་ཚན་ནང་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་བཀྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་བཀྲའི་གལ་གནད་དང་ས་བཀྲ་བཟོ་སྟངས་ས་བཀྲ་གཏན་འབེབས་བྱ་སྟངས་དེ་བཞིན་ཁོང་རང་ཉིད་ཀྱིས་ས་ཁྲའི་ཐོག་ཆེད་ལས་པའི་སློབ་གཉེར་ཇི་ལྟར་གནང་པའི་རྒྱབ་ལྗོངས་སོགས་ཀྱི་སྐོར་འདི་གའི་ལས་བྱེད་པ་དོན་གྲུབ་རྣམ་རྒྱལ་ལགས་ཀྱིས་སྣེ་འཁྲིད་ཞུས་པའི་ལེའུ་མཐའ་མ་དེ་གསན་རོགས་གནང།
དེ་ལྟར་ཨ་མི་རི་ཀའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ད་བྱས་ན། དབང་རྒྱལ་ལགས་ད་ཁ་སང་ཁྱེད་རང་རྡ་རམ་ས་ལ་བོད་ཀྱི་ས་ཁྲའི་འགྲེམས་སྟོན་སྐབས་ལ་ཕེབས་པ་རེད་ཕ་གིར་ཕེབས་པའི་སྐབས་ལ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དེ་ཚོ་མཉམ་པོ་ཡོད་ཅེས་རེ་ཞིག་མཛད། ས་ཆ་གི་ཐོག་ནས་དབྱེ་འབྱེད་བྱས་པ་ཡིན་ན་ཨེ་ནི་བོད་དེ་ག་འདྲའི་ཅིག་ལ་ངོས་འཛིན་བྱེད་དགོས་རེད་ད་སྲོལ་རྒྱུན་གྱི་ཐོག་ནས་བོད་ཚང་མ་གཅིག་ཏུ་འདུས་པ་ཅིག་ལ་ངོས་འཛིན་བྱེད་དགོས་རེད་རྒྱ་ནག་གཞུང་ཁོ་རང་ཚོ་གི་བཤད་ཡས་དེ་ག་འདྲས་བྱེད་དགོས་རེད་འདི་འདྲས་ཀྱི་ཐོག་ནས་ས་ཁྲའི་གནད་འགག་དེ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ག་འདྲས་ཅིག་ལ་ངོས་འཛིན་གནང་གི་འདུག་ཨེ་ནི་རྩ་བའི་ད་ས་ཁྲ་ཟེར་དེ་ཚོ་ཆེད་ལས་ཀྱི་ལས་རིགས་ཅིག་རེད་རྒྱ་གར་ནང་འཚར་ལོངས་བྱེད་པའི།

ངོས་འཛིན་བྱེད་ཀྱི་ཡོད། ས་ཁྲའི་སྟེགས་རྒྱབ་ལ་བལྟས་པ་འདྲ་ཞིག་ན་བ་ལང་ང་རང་ཚོའི་གི་ད་བོད་ང་ཚོའི་བཤད་སྟངས་འདི་ཅིག་ཆོལ་ཁ་གསུམ་བྱས་ནས་བཤད་པ་རེད་དབུས་གཙང་བྱས་ཁམས་བྱས་ཨ་མདོའི་རྒྱུད་ད་ཁ་ཚོར་འདི་ཚོ་ཚང་མ་ཅིག་བོད་ནང་ལ་ཚུད་ཀྱི་ཡོད་རེད་བྱས་ནས་ང་ཚོ་འདི་བཤད་ཡོད་དེ་ད་འདི་ག་བ་ལ་ཐིག་རྒྱབ་བྲིས་ན་ག་འདྲས་འདི་ཡོད་སའི་དེ་ཏིས་ཅིག་ཁ་ཚོར་ལ་ཏག་ཏག་ཅིག་སྐུ་འདྲ་བོ་ཅིག་ཡོད་ས་མ་རེད་དེ་སྒང་ལ་ག་དུས་ཡོད་དུས་སྒང་ལ་འདི་ཡིན་དུས་སྒང་ལ་ད་ཅིག་གསལ་པོ་ཅིག་ག་དུས་འདོགས་ཟེར་ན་གསལ་པོ་དེ་ཉིས་སྟོང་བརྒྱད་ལ་རྒྱ་ནག་ལ་བོད་སྐུ་ཚབ་རྒྱ་ནག་ཕྱིན་ནས་གྲོས་མོལ་གནང་དུས་སྒང་ལ་བོད་ཟེར་ན་ཨེ་ནི་ག་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས་བཤད་ཡོང་དུས། ཉིས་སྟོང་བརྒྱད་ནང་ལ་ཨེ་ནི་ཡིག་ཆ་ཅིག་གཏན་འབེབས་གནང་ཡོད་དེའི་ནང་ལ་ད་ཨིན་ཇིའི་སྐད་འདི་ཟེར The Memorandum for Genuine Autonomy for the Tibetan Peoples བྱས་ནས་དེའི་ནང་ལ་ཨེ་ནི་བོད་ཟེར་ཡས་འདི་འདི་འདྲའི་ཅིག་ནང་ང་ཚོ་ངོས་འཛིན་བྱེད་ཀྱི་ཡོད། འདི་ཚང་མ་བོད་གཅིག་ནང་ལ་བཟོ་དགོས་ཡོད་ཟེར་ནས་བཤད་ས་དེ་ག་འདྲའི་ཅིག་ནང་ལ་བོད་ངོས་འཛིན་གནང་གི་འདུག་ཟེར་ན་འདི་ཡི་ནང་ལ་བོད་རང་སྐྱོང་ཁུལ་ཡོད་པའི་བོད་པ་ཚང་མ་གཅིག་ང་རང་ཚོའི་གི་དབང་སྒྱུར་གཅིག་ནང་ལ་བཟོ་དགོས་འདུག་བྱས་ནས་བཤད་བྱ། འདི་ནང་ལ་བོད་ག་འདྲ་ཅིག་རེད་བལྟས་པ་འདྲ་བྱས་ན་བོད་གཅིག་བོད་རང་སྐྱོང་ལྗོངས་གཅིག་བྱས་དེ་ནས་ཨ་ནི་རང་སྐྱོང་ཁུལ་བྱས་ཨན་དེ་ནས་རང་སྐྱོང་རྫོང་ད་འདི་བྱེད་དུས་སྐབས་ལ་འདིའི་ནང་ལ་ག་རེ་ཐུག་གི་མི་འདུག་ཟེར་ན་འདི་ད་དུས་སྐབས་ལ་དེ་འདྲ་ང་རང་ཚོའི་གི་ཨ་མདོའི་ཁོངས་ལ་ཟི་ལིང་ནང་ལ་བོད་པ་མང་པོ་བཞུགས་ཡོད་རེད། འོན་ཏེ་ཁོངས་གཏོགས་ནང་ཁེགས་མི་འདུག་འདི་དང་ཨ་ནི་མཚོ་ཤར་དེ་ནའོ་ཁོངས་ཀྱི་མི་འདུག་ག་ཚོད་ཁོ་ཚོ་འགའ་རང་གིས་རང་སྐྱོང་སྤྲད་ཡོད་མ་རེད་ཁོ་ཚོས་བྱེད་དུ་ཡི་ནས་བོད་པ་མང་པོ་ཞིག་ཟ་ཡོད་ཁུལ་མེད་མི་བྱས་པ་འདྲ་བྱས་ན་ང་རང་ཚོ་ཉིས་སྟོང་བརྒྱད་ཀྱི་བོད་ཁོངས་གཏོགས་ནང་ག་རེ་རེད་བལྟས་པ་བྱས་ན་ད་དེ་དེ་བྱེད་ངས་བཤད་པ་ནང་བཞིན་རེད་རང་རྒྱ་ནག་འོག་ལ་ཡོད་པའི་བོད་རང་རང་སྐྱོང་ལྗོངས་དང་རང་སྐྱོང་ཁུལ་དང་རང་སྐྱོང་རྫོང་ནང་ལ་ཡོད་པ་ཚང་མ་བོད་པ་ཚང་མ་མཉམ་དུ་གཅིག་བཟོ་རོགས་བྱེད་ཟེར་ན་དེ་འདྲའི་ར་བ་ཆགས་སྲིད་ན་འགྲིག་གི་ཡོད་ས་རེད་བསམ་གྱི་འདུག་ཡིན་ནའི་དེང་སང་ནང་ལ་བོད་ཀྱི་ས་ཐིག་བརྒྱབ་པ་དེ་ཏོག་ཙམ་རྙོག་དྲ་འདྲ་ཅིག་མེད་ན་བསམ་གྱི་འདུག་ག་འདྲ་ཟེར་ན་གལ་སྲིད་ས་ཐིག་བརྟན་པོ་བརྒྱབ་པ་འདྲ་བྱས་ན་འདི་བོད་པ་རེད་འདི་བོད་པ་མ་རེད་ཟེར་བ་ཡིན་ན་ཡང་བསམ་བློ་གཏོང་སྟངས་ནང་ལ་འདི་དཀའ་ལས་ཁག་པོ་འདྲ་ཅིག་མེད་ན་བསམ་གྱི་འདུག་བྱེད་དུས་སྐབས་ལ་ང་རང་ཚོའི་བསམ་བློ་འདི་གས་གུ་ཡངས་པོ་ཅིག་བཏང་ནས་བྱེད་དགོས་དེ་གལ་ཆེན་པོ་རེད་ཤག་བོད་པ་ཟེར་མཁན་དེ་ག་འདྲས་བྱས་ན་བོད་པ་ཟེར་ནས་ག་འདྲས་ཡིན་མིན་ཅིག་བྱས་རྩིས་དགོས་དེ་གལ་ཆེན་པོ་རེད་ཤག་གཉིས་པ་ཅིག་ངས་ག་རེ་མཐོང་གི་ཟེར་ན་ང་རང་ཚོའི་གི་ཤུགས་བརྒྱབ་ས་དེ། ས་མིང་དང། ཆུ་མིང། རི་མིང་དང་དེ་ཚོའི་ད་མིང་དེ་ཡིན་གཅིག་མིན་གཅིག་ང་རང་ཚོའི་བོད་པའི་ནང་ལ་ཞིབ་འཇུག་བྱས་ནས་ཡག་པོ་བྱས་ནས་ཉར་ཐུབ་གཏན་འབེབས་བྱེད་ཐུབ་ན་དེ་དངོས་གནས་ཁོ་རང་ཚོ་ང་རང་ཚོ་ལ་ཁེ་ཕན་ཡོད་ཐག་ཆོད་རེད་ད་དེ་དེ་ང་ཚོས་མ་བྱས་པ་བྱས་ན་ག་ལེར་ག་ལེར་དེ་བརླག་ཡག་གི་ཉེན་ཁ་ཚ་པོ་ཅིག་འདུག་ད་དེའི་ཐོག་ལ་ང་རང་ཚོས་ཀྱི་ཕ་ནས་ཤུགས་ཅིག་བརྒྱབ་ནས་ཡག་པོ་བྱས་ཉར་ཐུབ་པ་འདྲ་བྱས་ན་ཁེ་ཕན་ག་རེ་ཡོད་རེད་ཟེར་ན་འདི་རྗེས་ལ་ད་ང་ཚོས་ཨིན་ཇིའི་སྐད་ཆ་མ་བཟོ་ནས database ཟེར་ཡོད་རེད་པ་དེ་ཡག་པོ་ཞིག་བཟོ་ཐུབ་པ་བྱས་ན་འདི་གཏོང་ཐུབ་ཀྱི་རེད་མང་པོ་ཅིག་ལ་ཨ་མི་རི་ཀའི་གི་གཞུང་ནང་ནས་ཡིན་པ་བྱས་ན་ཨ་མི་རི་ཀའི་ཁོ་རང་ཚོའི་གི་གཞུང་ནང་ལ་འདི་ས་མིང་གཏན་འབེབས་བྱེད་མཁན་གི་ཚོགས་ཆུང་ཡོད་རེད་ཚོགས་ཆུང་དེ་ཚོའི་ནང་ལ་བོད་པའི་མིང་འདི་འདི་བརྟན་པོ་འདི་རེད་གཞན་པ་རྒྱ་མིས་སྤྲད་པ་དེ་བརྟན་པོ་མ་རེད་བྱས་ནས་ཡར་སྤྲད་ཐུབ་པ་འདྲ་བྱས་ན་ཨ་ནི་ག་ལེ་ག་ལེ། འཛམ་བུ་གླིང་ས་བཀྲ་འདི་བཏོན་ཡོང་ན Google དང Apple དང Microsoft དང་ཨེ་ནི་གཞན་པ་གི་ས་བཀྲ་ནང་ལ་ཨེ་ནི་སླེབས་ཐུབ་པའི་གི་རེ་བ་ཡོད་རེད། དེ་ནང་བཞིན་སྤྱི་བཏང་གི་དཔེ་མཛོད་ནང་ལ་ལྷག་ཐུབ་བས་སྤྲད་ཐུབ་པ་འདྲ་བྱས་ན་དེ་ལ་བེད་སྤྱོད་ཞེ་དྲག་ཡོད་རེད་དེ་ནང་བཞིན་གྱི་ང་རང་ཚོའི་མཐོ་སློབ་ནང་ལ་བཀྲམ་ཐུབ་པའི་ཐབས་ཤེས་བྱས་པ་འདྲ་བྱས་ན་དེ་ཕན་ཐོགས་ཀྱི་རེད་བསམ་གྱི་འདུག་ད་ང་རང་འདིར་དཔེ་མཛོད་ནང་ལས་ཀ་བྱེད་དུས་སྐབས་ལ་ཅིག་ག་རེ་མཐོང་གི་འདུག་ཟེར་ན་དཔེར་ན་ཆ་བཞག་ན་ལྷོ་ཀོ་རི་ཡ་གིས་ཕ་གི་ལ་ས་མིང་དང་ས་ཆའི་སྐོར་ལ་ཡ་ད Atlas ཟེར་གྱི་རེད་པ་དེ་ཨིན་ཇི་ཐོག་ནས་འོང་བ་འདི་ཚོ་ཐོན་ཡོང་དུས་ང་ཚོ་ལ་ཡ་དངུལ་མེད་པའི་གི་སྤྲད་ཡོང་གི་རེད་སྐུ་མཁྱེན་སྐུ་མཁྱེན་ཁྱེད་རང་ཚོས་དཔེ་མཛོད་ནང་ཉར་རོགས་བྱེད་དང་ཟེར་ད་འདི་བྱས་ཏེ་ག་རེ་ཟེར་ན་ཁོང་ཚོས་ཁྱབ་བསྒྲགས་བྱེད་ཐུབ་པའི་ཐབས་ཤེས་ཤིག་གནང་དགོས་རེད། འདིས་ང་ཚོའི་གི་ཡང་ཅིག་ལྟ་དགོས་ཡས་དེ་གལ་ཆེན་པོ་ཅིག་མཐོང་གི་འདུག་དེ་འདྲ་བ་བྱས་ན་ཡང་འདིའི་སྒང་ལ་སློབ་སྦྱོང་བྱེད་ཡའི་སྐོར་ལ་དེ་བཤད་པ་བྱས་ན་ཐོག་ལ་ད་ང་འདྲ་བོ་ཅིག་ཆ་བཞག་པ་བྱས་ན་ང་རང་འདིའི་སྒང་ལ Geography བྱས་ཨ་ནི་ས་བཀྲའི་སྐོར་བྱས་ཨ་ནི GIS དང་དེ་འདྲའི་སྐོར་ལ་ངས་སློབ་སྦྱོང་བྱས་པ་རེད་དེ་སློབ་སྦྱོང་བྱས་ནས་སོ་སོའི་དབྱིངས་བྱས་ཨ་ནི་ཨུ་ཚུགས་རྒྱབ་ནས་དེ་འདྲ་བ་དུ་ཕྱིན་པ་རེད་དེ་འདྲའི་གི་ཐོག་ལ་ང་རང་གཞོན་སྐྱེས་ནང་ལ་བྱེད་ཐུབ་པ་འདྲ་བྱས་ན་ཨ་ནི་དེ་ལ་ཡང་བོད་པའི་གི་ཆེད་ལས་གི་ལས་ཀ་མང་པོ་ཡོད་རེད་ད། ད་འདི་ས་བཀྲ་བཟོ་ཡས་གཅིག་པོ་ཅིག་མིན་པའི་གི་དེ་འདྲའི་ཐོག་ལ་ལས་ཀ་བྱེད་ཡས་ད། མང་པོ་ཞེ་དྲག་ཡོད་རེད་དཔེར་ན་ཅིག་ཆ་བཞག་ན་དེང་སང་ང་རང་ཚོ Information ཟེར་བ་ཨིན་ཇི་ནང Information ཕལ་ཆེ་ནང་ལ་ས་ཆ་དང་འབྲེལ་བ་ཡོད་པ་ཞིག་ཆགས་བསྡད་ཀྱི་ཡོད་རེད་ཁོ Cell Phone ནང་ལ་སྐད་ཆ་བཤད་དགོས་བྱུང་ན Cell Phone དེ་ག་པར་འགྲོ་མ་འགྲོ་དེ་ས་ཆ་དེ་ཏག་ཏག་ཏག་ཏག་ཅིག་ལྷག་བསྡད་ཀྱི་ཡོད་རེད་པ་ད་ཨིན་ཇི་སྐད་ཟེར་ན Location Based Information ཟེར་དེ་ལྷག་བསྡད་དུས་དེ་ལ་ཡང་ཞིབ་འཇུག་བྱས་ནས་ལྟ་ད་ག་ཟེར་དགོས་རེད Analysis ཟེར་བ་ཨིན་ཇི་ནང་དེ་འདྲས་བེད་སྤྱོད་བྱས་ནས་ལས་ཀ་བྱེད་ཡས་དེ་འདྲས་མང་པོ་ཞེ་དྲག་ཡོད་རེད།

མ་འདྲ་མི་མ་འདྲ་ཆས་གོས་མ་འདྲ་དེ་ག་རེ་བྱས་ནས་བྱེད་ཀྱི་ཡོད་ན་བསམ་ནས་སོ་སོ་སོ་གི་སེམས་པའི་ནང་ལ་འདི་ཡོང་གི་འདུག་བྱས་ཡོང་ཡོང་དུས་ཨ་ནི་སྤྱི་བཏང་གི་སློབ་ཚན་དེ་འདྲ་སྦྱང་ཡོང་དུས་སྒང་ལ Geography ཟེར་གྱི་དང་ལྟ་ཡོང་དུས་སྒང་ལ་ཁོ་གིས་འགྲེལ་བཤད་དེ་འདྲ་བརྒྱབ་ཡོང་གི་འདུག་ས་ཆ་མ་འདྲ་ག་འདྲ་ཡིན་མིན་དང་དེ་ཚོའི་ཐོག་ལ་ད་འདི་བྱས་ཙང་འདིའི་སྐོར་ལ

ལས་སླ་པོ་དང་སྐྱིད་པོ་འདུག་དེ་འདྲའི་ར་བྱི་རེད། ད་དེ་ནི་བཀའ་མོལ་ཞུ་ཡས་ད་ག་རང་ཡིན་ཨ་ནི་དེ་ནས་ད་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་འབྲེལ་སྡེ་ཚན་གྱི་འགན་འཛིན་དེ GSI བྱས་རྗེས་ད་ག་རྒྱུ་སྐར་དང་འབྲེལ་བའི་གི་ས་འབྲེལ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་ཨེ་དེ་རིང་ང་ཚོ་ལས་རིམ་དེའི་ཐོག་ལ་ཡང་གཞི་རྩའི་ས་འབྲེལ་གནད་འགག་རེད་ས་ཁྲ་དང་བོད་ཀྱི་གནད་དོན་གྱི་ཐོག་ནས་ཡང་འབྲེལ་བ་ག་རེ་ཆགས་ཀྱི་ཡོད་མེད་དེ་ཚོའི་སྒང་ལ་ཡང་མང་ཚོགས་ཀྱི་དོ་སྣང་ག་རེ་སྤྲད་དགོས་ཡོད་མེད་དེ་འདྲའི་ཐོག་ནས་ཨེ་ཞིབ་ཕྲ་བཀའ་མོལ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་གོ་སྐབས་སྤྲད། ལགས་ལགས་སོ་ཐུགས་རྗེ་ཆེ་དབང་རྒྱལ་ལགས། ཕྱི་དྲིལ་ལེ་ཚན་ནང་བརྡ་འཕྲིན་དུས་སྐབས་ཁྲོད་རྒྱལ་སྤྱིའི་ནང་མང་གཙོའི་རིང་ལུགས་ཀྱི་ཁ་ཕྱོགས་ལ་ཉེན་ཚབས་བཟོ་གི་ཡོད་མེད་ཐད་དེ་འབྲེལ་ཉམས་ཞིབ་པར

གོ་ལ་ཁྱོན་ཡོངས་ནང་མི་གཅིག་དབང་སྒྱུར་རིང་ལུགས་དར་སྤེལ་ཤུགས་ཆེ་རུ་ཕྱིན་པ་དང་དེ་ཡང་མང་ཚོགས་ཀྱི་རང་དབང་ལ་དོ་ཕོག་ཤུགས་ཆེ་ཞིག་འགྲོ་བཞིན་པ་སྙན་ཐོ་དེའི་ནང་ཁ་གསལ་བྱས་ཡོད་པ་དང། ལྷག་པར་དུ་སྤྱི་ཚོགས་དྲ་ལམ་དང་བརྡ་འཕྲིན་གྱི་དུས་སྐབས་ཁྲོད་རྒྱལ་སྤྱིའི་ནང་མང་གཙོའི་རིང་ལུགས་ཀྱི་ཁ་ཕྱོགས་ལ་ཉེན་ཚབས་བཟོ་བཞིན་ཡོད་པ་མངོན་གསལ་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ནང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས་སྤྱི་ཚོགས་དྲ་ལམ་གྱིས་མང་གཙོའི་རིང་ལུགས་ལ་དོ་ཕོག་བཟོས་དང་མ་བཟོས་དེ་སྤྱི་ཚོགས་དྲ་ལམ་བེད་སྤྱོད་བཏང་མཁན་མི་གང་ཟག་ལ་རག་ལས་ཡོད་པ་གསུང་གི་འདུག། ཡིན་ནའི་ལ་ད་དེ་ཡོ་བྱད་འདྲ་པོ་ར་ད་ཅིག་མཚོན་ཆ་ལྟ་བུ་ཞིག་ར་མཚོན་ཆ་དེ་ཁྱོད་ཁོ་རང་ཁྱོད་རང་ལག་པ་ལ་རལ་གྲི་ཞིག་ཡོད་པ་ཡིན་ན་ཁྱོད་རང་གིས་རལ་གྲི་དེ་བེད་སྤྱོད་བཏང་བྱས་ཨ་ནི་ཅིག་དོན་དག་ཡག་པ་ཞིག་བསྒྲུབས་པ་ཡིན་ན་ཁྱོད་རང་གིས་ད་ཅིག་སོ་སོ་གིས་དགྲ་བོ་དང་དེ་ཚོ་ཚར་གཅོད་ཡ་དང་ད་དེ་ནང་བཞིན་གྱི

ཚད་ལྡན་ཅིག་ཡོད་དགོས་པ་དང་གནས་ཚུལ་རྫུན་མ་ག་རེ་ཡིན་པ་དང་གནས་ཚུལ་བདེན་པ་ག་རེ་ཡིན་པ་དེ་ཚོ་ཤེས་དགོས་པ་དང་ལྷག་པར་དུ་སྤྱི་ཚོགས་དྲ་རྒྱ་མང་ཆེ་བ་ཅིག་ད་ཅིག་ཁེ་ལས་ཚོང་པ་དེ་ཚོའི་གི་ག་རེ་ཟེར་བ་ད་ཁོང་ཚོ་སྟངས་འཛིན་འོག་ལ་ཡོད་དུས་ཙམ་ཨ་ནི་སོ་སོའི་མི་བེད་སྤྱོད་བཏང་མཁན་ལ་གནས་ཚུལ་ག་རེ་དགོས་པ་ཡིན་ན་ཁོང་ཚོ་ཧ་གོ་གི་ཡོད་རེད་དེ་ལ་དཔག་པའི་ད Algorithm བརྒྱུད་བྱས་གནས་ཚུལ་དེ་མཁོ་སྤྲོད་བྱས་ཡོང་དུས་ཙམ་ཨ་ནི།

ལ་དོ་ཕོག་ཆེ་ཤོས་གཏོང་མཁན་གཅིག་དེ་ལྟ་ད་ལྟ་སྤྱི་ཚོགས་དྲ་ལམ་དར་འཕེལ་ཕྱིན་པའི་རྐྱེན་གྱིས་རེད་ཅེས་དེ་འདྲའི་ཉམས་ཞིབ་སྙན་ཐོ་མང་པོ་ཅིག་གི་ནང་ལོགས་ལ་མངོན་གསལ་བྱུང་བཞག་འདིའི་ཐོག་ལ་དགོངས་ཚུལ་ག་རེ་ཡོད་ན། ད་སྤྱི་ཚོགས་དྲ་རྒྱ་དེ་ངེད་ཀྱི་ངོས་དེ་ནས་བལྟས་པ་ན་དངོས་ནས་ད་མང་གཙོ་གི་སྒང་ནས་ཨ་ནི་སྤྱི་བཏང་བྱས་ནས་ཁོ་རང་ལ་ཁེ་ཕན་དང་གྱོང་གཉིས་ཀ་ཡོད་རེད་དེ་ཡིན་ནའི་ལས

ཁ་ང་ཚོ་གི Black Lives Matters གི Movement དེ་ཡིན་པ་ན་རེད་ད་ནང་བཞིན་གྱི་ཉེ་ཆར་རྒྱ་གར་ནང་ལ་བྱུང་བསྡད་པའི་གི Manipur གི་གནད་དོན་དང་དེ་འདྲའི་མང་པོ་ཅིག་སྒང་ལ་ཡ་བལྟས་པ་ན་ཨ་ནི་དེ་གི་གནད་དོན་དེ་མི་མང་ནང་ལོགས་ལ་མཉམ་ཞུགས་བྱེད་མི་མང་ཤུགས་ཆེན་པོ་བྱས་ནས་མཉམ་ཞུགས་བྱེད་ཐུབ། ཨོ་དེ་ག་བ་ནས་སླེབས་ཀྱི་ཡོད་རེད་ལབ་ན་སྤྱི་ཚོགས་དྲ་རྒྱ་སྒང་ནས་སླེབས་ཀྱི་ཡོད་རེད་པ། དེ་ཡིན་ཙང་ད་ང་ཚོ་ནམ་རྒྱུན་ཅིག་མང་གཙོ་དང་མ་མཐུན་པའི་ཨ་ནི་གཞུང་མང་པོ་ཅིག་གི་མང་གཙོ་དང་མ་མཐུན་པའི་ལས་འགུལ་དེ་འདྲའི་སྤེལ་ཡ་གི་འདོད་པ་ཡོད་པ་ན་ལམ་སང་ཁོང་ཚོས་སྤྱི་ཚོགས་དྲ་རྒྱ་བཀག་རགས་དང། བྱས་ཙང་དེ་ག་རེ་སྟོན་གྱི་ཡོད་རེད་ཟེར་བ་ན་སྤྱི་ཚོགས་དྲ་རྒྱ་ཨ་ནི། བེད་སྤྱོད་བཏང་བཅུག་པ་ཡིན་ན་རང་བཞིན་གྱིས་ད་ཁོང་ཚོས་ཀྱི་མང་གཙོ་དང་འགལ་བའི་ལས་ཀ་དེ་ཚོ་དེ་གི་འགོག་རྐྱེན་བཟོ་གི་ཡོད་ཙང་རང་བཞིན་གྱིས་སྤྱི་ཚོགས་དྲ་རྒྱ་དེ་ལ་ཡ་སྲིད་གཞུང་ཨ་ནི་དེ་གི་ག་ལ་བ་ད་ལྷག་པར་དུ་སྲིད་དབང་སྒེར་གཅོད་ཀྱི་རིང་ལུགས་མང་པོ་ཅིག་དེ་ལ་ཡ་ཞུ་ཁོང་ཚོས་ཀྱི་དོགས་པ་བྱེད་ཀྱི་འདུག་པ་བྱས་ཙང་སྤྱི་ཚོགས་དྲ་རྒྱའི་ངོས་དེ་ནས་ཏན་ཏན་མང་གཙོ་ལ་ཡ་རམ་འདེགས་བྱེད་ཐུབ་ཀྱི་རེད་བསམ་པོ། ལགས་རེད་ད་ད་ལྟ་ཅིག་འཛམ་བུ་གླིང་ནང་ལོགས་ལ་ཅིག་དུས་ཀྱི་འགྱུར་བ་དང་འབྲེལ་བྱས་སྤྱི་ཚོགས་དྲ་ལམ་འདི་ཁོ་ད་མེད་པ་བཟོས་ཅིག་མེད་པ་ཅིག་ཆགས་ཡོང་དུས།

ང་ཚོ་དེ་འདྲའི་ལོ་ལྟར་རེ་བཞིན་སྤེལ་བཞིན་པ་རེད་ད་དཔེར་ན་ཆ་བཞག་ན་ཉེ་བའི་ཆར་ལ་ཡང་ང་ཚོ་གི་ཨ་ནི་མང་གཙོ་ལེགས་བྱང Democratic Culture གི་སྒང་ནས་ཨ་ནི་ཅིག་རྒྱ་གར་ནང་ལོགས་པའི་ས་ཆ་ག་བ་ག་ས་ལ་འགྲོ་ཨ་ནི་དེ་འདྲའི་དང་པོ་དེ་འདྲའི་སྒང་ལ་ཡང་ཅིག་ཟབ་སྦྱོང་སྤྲད་ཡ་དེ་ནས་ཨ་ནི་གཞོན་སྐྱེས་མང་པོ་ཅིག་དང་ཆབ་སྲིད་རིག་གནས་དང་དེ་འདྲའི་སྒང་ལ་ཡང་སློབ་སྦྱོང་བྱེད་མཁན་གཞོན་སྐྱེས་མང་པོ་ཅིག་ཁོ་རང་ཚོའི་ནང་ཁུལ་ལ་ཡང་བགྲོ་གླེང་བྱེད་ཡ་དང་དེ་འདྲའི་གི་ད་ག་འདྲ། མི་མང་དཀྱུས་མ་ལ་ཡ་དེ་གི་གོ་རྟོགས་དེ་སླེབས་ཡའི་ཆེད་དུ་ཨ་ནི་ཁོ་རང་ཚོས་བགྲོ་གླེང་བྱེད་རྒྱུ་དེ་ང་ཚོས་བརྙན་ཐུང་གི་ལམ་ནས་ཨ་ནི་མི་མང་ལ་ཡ་ད་ཀྱི་སྤྱི་ཚོགས་དྲ་རྒྱ་ལ་ཡ་ཁྱབ་སྤེལ་བྱེད་ཡ་དང་ད་ནང་བཞིན་གྱི་ད་ཅིག་ལོ་ལྟར་རེ་བཞིན་དེ་འདི་དང་འབྲེལ་བའི་སྒང་ནས་ང་ཚོས་ཟབ་སྦྱོང་དང། དེ་འདྲའི་སྒང་ནས་གང་ཐུབ་ཐུབ་ཞིག་བྱེད་བསྡད་ཀྱི་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱལ་སྤྱིའི་ནང་སྤྱི་ཚོགས་དྲ་ལམ་ཁག་ཅིག་ལ་ཉམས་ཞིབ་གནང་བའི་སྙན་ཐོའི་ནང Facebook གམ་ངོ་དེབ་སྒང་ཉིན་ལྟར་མང་ཚོགས་ནས་པར་ས་ཡ་སུམ་བརྒྱ་ཙམ་འགྲེམས་འཇོག་བྱེད་ཀྱི་ཡོད་པ་དང Twitter ཐོག་སྐར་ཆ་གཅིག་གི་ནང་ཚུལ་ཆེན་དྲུག་སྟོང་དང་དེ་བཞིན YouTube སྒང་འཇོག་པའི་བརྙན་ཐུང་ཁག་ཅིག་ལ་བདུན་རེར་བརྙན་ཐུང་དེ་ཚོ་ལྟ་མཁན་མི་ཐེར་འབུམ་བཅུ་བཞི་ཙམ་འབྱུང་གི་ཡོད་པ་སོགས་མངོན་གསལ་གནང་འདུག་པས་སྤྱི་ཚོགས་དྲ་ལམ་གྱི་ཤུགས་རྐྱེན་དང་ནུས་པ་དེ་ཤུགས་ཆེར་འགྲོ་བཞིན་ཡོད་པ་གསལ་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན།